ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་ཁེ་ནེ་ཏྲའི་ཨོན་ཏའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུ་བའི་སྐབས་སྐུ་མགྲོན་རྣམས་ནས་མགོན་པོ་གང་ཉིད་ཀྱི་དགོངས་གཞི་ད་ལྟའི་འཛམ་གླིང་ནང་གི་གནས་སྟངས་དཀའ་ངལ་ཁག་ལ་དགོས་མཁོ་ཆེ་བའི་ནན་བརྗོད་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་མང་ཚོགས་དང་བོད་རྒྱའི་གཞོན་སྐྱེས་ཚོ་ལ་མཇལ་འཕྲད་གནང་ནས་བཀའ་སློབ་གསུང་བཤད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། སུད་སིར་རྟེན་གཞི་བྱས་པའི་ལྷ་ས་བུའི་མཐུན་གྲོགས་ཚོགས་པས་ཡུལ་སྲོལ་དུས་སྟོན་ཨ་བྷ་ནི་སོགས་ཀྱི་ནང་མཉམ་ཞུགས་ཀྱིས་བོད་ཀྱི་ཐུན་མོང་མ་ཡིན་པའི་གཞས་སྣ་འཁྲབ་སྟོན་གྱི་ལམ་ནས་བོད་མི་རིགས་ཀྱི་ཁྱད་ཆོས་ངོ་སྤྲོད་དང་ཆབས་ཅིག་རྡ་ས་བོད་ཕྲུག་ཁྱིམ་སྡེ་དང་མན་སྤར་གཞིས་ཆགས་ཀྱི་ཆེད་དུ་དཔལ་འབྱོར་མཁོ་སྒྲུབ་གནང་ཡོད་པའི་སྐོར་གནས་ཚུལ་ཞིག་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ཉེ་ལམ་རྒྱ་གར་ལྷོ་ཕྱོགས་མཱེ་སོའི་གཙུག་ལག་སློབ་གཉེར་ཁང་གི་ནང་རིག་རྩལ་རིག་པའི་གཙུག་ལག་རབ་འབྱམས་པའི་སློབ་ཚན་ནང་གསེར་གྱི་རྟགས་མ་གསུམ་ཐོབ་མཁན་ངག་དབང་མཚམས་གཅོད་ལགས་དང་ལྷན་དུ་ཁོང་གི་མི་ཚེའི་ནང་ཤེས་ཡོན་གྱི་བརྒྱུད་རིམ་དང་འབྲེལ་བའི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་དེ་ནས། ཁེ་ནེ་ཏྲ་ཨོན་ཏའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་གནང་བའི་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུས་པའི་སྐབས། སྐུ་མགྲོན་རྣམ་པས་མགོན་པོ་གང་ཉིད་ཀྱི་དགོངས་གཞིར་ད་ལྟའི་འཛམ་གླིང་ནང་གི་གནས་སྟངས་དཀའ་ངལ་ཁག་ལ་དགོས་མཁོ་ཆེ་བའི་སྐོར་ནན་བརྗོད་གནང་ཡོད་པའི་སྐོར་ལ། ཁེ་ནེ་ཏྲ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
འདི་ཟླའི་ཚེས་ཉི་ཤུ་གཅིག་ཉིན་བོད་མིའི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་གནང་ནས་མི་ལོ་ཧྲིལ་པོ་བཅུ་དྲུག་འཁོར་བའི་མཛད་སྒོ་དང་གངས་ལྗོངས་ཆོས་ལྡན་གླིང་དབུ་བརྙེས་ནས་མི་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་གཉིས་གཅིག་ལྕོགས་ཀྱིས་སྲུང་བརྩི་ཞུས་གནང་བར་སྐུ་མགྲོན་གཙོ་བོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་དང་དམིགས་བསལ་སྐུ་མགྲོན་ཊོ་རོན་ཊོ་ནང་རྟེན་གཞི་བྱས་པའི་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་ལས་འཛིན་སྐུ་ཞབས་རཱ་མི་བྷ་ལ་ལགས་དེ་བཞིན་ལས་འཛིན་སྐུ་ཞབས་པོ་ལེའོ་ལགས་ཁེ་ན་ཌ་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ། སྐུ་ཞབས་ཨ་རིབ་ཝི་ར་ནི་ལགས་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཇེམ་སི་མེ་ལོ་ནི་ལགས་བཅས་ས་གནས་བོད་རིགས་མི་མང་དྲུག་བརྒྱ་ལྷག་ཙམ་ཞིག་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་ལྷན་བཞུགས་གནང་བའི་ཐོག་མཛད་སྒོ་སྲུང་བརྩི་གཟབ་རྒྱས་ཞུས་གནང་སོང། དེ་ཡང་སྐུ་མགྲོན་གཙོ་བོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས།

སོང། དེ་མིན་དམིགས་བསལ་སྐུ་མགྲོན་ཨ་རིའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་ལས་སྣེ་སྐུ་ཞབས་རཱ་མི་བྷ་ལ་ལགས་ནས། གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་ཕུལ་བ་དེ་བོད་མི་ཚོའི་རླབས་ཆེན་གྱི་གྲུབ་འབྲས་ཤིག་ཡིན་པ་དང་ཨ་རིའི་གཞུང་ནས་རྒྱལ་སྤྱིའི་ནང་དུ་འགྲོ་བ་མིའི་ཐོབ་ཐང་དང་ཁྲིམས་ལུགས་དབང་འཛིན་གྱི་གལ་གནད་ལ་གནད་འགག་འཛིན་པ་བཞིན་ཁ་ཐོར་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་བོད་པའི་རིག་གཞུང་སྐད་ཡིག་བཅས་ལ་དོ་སྣང་དང་མཉམ་ལས་གནང་རྒྱུའི་འདུན་པ་ཡོད་པ་བཞིན་ལྷན་བཞུགས་གནང་ཐུབ་པར་དགའ་ཚོར་བྱུང་བ་སོགས་འགྲེལ་བརྗོད་གནང་བྱུང་ཡང་ཁེ་ན་ཌའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་སྐུ་ཞབས་ཨ་རིབ་ཝི་རཱ་ནི་ལགས་ནས། ཁོང་ཁ་ཆེའི་ཆོས་ལུགས་ཉམས་ལེན་གནང་མཁན་ཞིག་ཡིན་མིན་ལ་མ་ལྟོས་པར་གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་བའི་ཉིན་མོར་ལྷན་བཞུགས་གནང་ཐུབ་པར་དགའ་ཚོར་ཡོད་སྐོར་དང་མགོན་པོ་ཉིད་ཀྱིས་བཟོད་པ་དང་བྱམས་སྙིང་རྗེ་གཅིག་གྱུར་གྱི་འདུ་ཤེས་བཅས་ཀྱི་བཀའ་སློབ་གནང་བཞིན་པ་འཛམ་གླིང་ནང་དཀའ་ངལ་ཆེ་བའི་དུས་སྐབས་ལ་བོད་མི་ཙམ་མ་ཡིན་པར་ཁོང་དང་འདྲ་བའི་མི་མང་པོར་ཕན་ཐོགས་ཡོད་སྐོར་གཏམ་བཤད། དང་སྐུ་ཞབས་ཁོང་གི་ལས་གནས་ལ་འཕོ་འགྱུར་ཕྱིན་མིན་ལ་མ་ལྟོས་པར་བོད་རྒྱ་ཞི་མོལ་དང་དབུ་མའི་ལམ་དེ་བཞིན་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་སོང། དེ་མིན་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས་ནས།
འཐུས་མི་ཁོང་ནས་གོང་ས་མཆོག་དགོངས་པར་བཞེས་པའི་སྐབས་ཞི་བདེ་དང་བྱམས་སྙིང་རྗེ་གུས་བརྩི་བཅས་ལ་བག་ཆགས་ཡོད་པ་བཞིན་ཁོང་གི་ཉིན་རེའི་བྱ་གཞག་ཁག་ལ་འབད་བརྩོན་གནང་ཐབས་གོང་ཞུས་རྩ་འཛིན་ཁག་ལ་གཞིགས་པའི་ཐོག་གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་མ་ཕུལ་བའི་ལོ་གཅིག་གི་གོང་ཁེ་ན་ཌའི་གཞུང་ནས་མི་སེར་གྱི་ཕྱག་འཁྱེར་ཕུལ་བའི་གནས་སྟངས་བཅས་འགྲེལ་བརྗོད་གནང་བ་དང་སྦྲགས་ད་ལྟའི་འཛམ་གླིང་གི་ཁ་ཕྱོགས་འགྱུར་འགྲོས་ལ་གཞིགས་ནས་ཁོང་གི་ལམ་སྟོན།

སོང། མཛད་སྒོ་གཉིས་འཛོམས་ཀྱི་དུས་ཚོད་དང་བསྟུན་ནས་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་དང་རྒྱང་རྒྱུགས་ལས་འགུལ་བ་རྣམས་ལ་ལས་འགུལ་མཇུག་སྒྲིལ་བྱུང་བར་ཡི་རངས་བསྔགས་བརྗོད་ཀྱི་མཇལ་དར་སྒྲོན་པ་དང་ཕྱག་འཁྱེར་ཕུལ་བ་སོགས་བྱུང་སོང། ད་དུང་རྗེས་དྲན་མཛད་སྒོ་གཉིས་གཅིག་ལྕོགས་ཀྱི་ཐོག་ནས་ས་གནས་ཀྱི་བོད་མིའི་ཚོགས་པ་ཁག་དང་གངས་ལྗོངས་ཆོས་ལྡན་གླིང་གི་སློབ་མ་བཅས་ཀྱིས་གཞས་སྣ་འདྲ་མིན་འཁྲབ་སྟོན་ཞུས་པ་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་བླ་མཁར་ལགས་ནས་མཛད་སྒོ་དང་འབྲེལ་བའི་འཚམས་འདྲིའི་གཏམ་བཤད་གནང་བ་བཅས་ཀྱི་ལམ་ནས་མཛད་སྒོ་མཇུག་སྒྲིལ་ཞུས་གནང་སོང་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་མང་ཚོགས་དང་བོད་རྒྱའི་གཞོན་སྐྱེས་ཚོ་ལ་མཇལ་འཕྲད་གནང་ནས་བཀའ་སློབ་གསུང་བཤད་གནང་ཡོད་པའི་སྐོར་རྡོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གདན་འདྲེན་ཞུས་པ་ལྟར། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོར། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་ཕེབས་ནས། ས་གནས་ཀྱི་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་བ་དང། མི་མང་གི་དྲི་བར་ལན་འདེབས་གསལ་བཤད་གནང་ཡོད་པ་རེད། མཛད་སྒོའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། དཔལ་ལྡན་སྲིད་སྐྱོང་མཆོག་གིས་སྲིད་སྐྱོང་གི་ཐུགས་ཁུར་བཞེས་པའི་རྗེས་སུ། ས་གནས་སུ་ཐེངས་གཉིས་པར་མི་མང་ལ་བཀའ་སློབ་གསུང་བཤད་གནང་བར་ཕེབས་པར་འཚམས་འདྲི་གསུང་བཤད་གནང་བ་དང། བོད་རིགས་སྤྱི་མཐུན་ཚོགས་པའི་འདས་པའི་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ལས་བསྡོམས་སྙན་སྒྲོན་ཞུ་བ་དང། སྲིད་སྐྱོང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ད་ལྟའི་སྐུའི་འཕྲོད་བཞེས་གསལ་ཐང་ཡིན་པ་གསུངས་གནང་བ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཚེ་ཡུན་རིང་བརྟན་མིན་ནི། བླ་སློབ་ཀྱི་དམ་ཚིག་ལ་རག་ལས་ཤིང།

མུ་མཐུད་ནས་གནང་རོགས་གནང་ཟེར་ནས་དེ་འདྲ་ཅིག་འབོད་སྐུལ་ཞུ་ཡག་གི་འདོད་པ་བྱུང། ད་དེ་རིང་རྣམ་པ་ཚོ་ལ་ངས་ཞུ་ཡས་གཙོ་བོ་འདྲ་པོ་དེ་ཅིག་བཀའ་ཤག་སྐབས་བཅུ་དྲུག་པའི་གི་ད་ལོ་སྤྱི་ཟླ་བཞི་པའི་ཚེས་བཅུ་ཉིན་མོ་དེ་ཨེ་ང་ཚོའི་མ་འོངས་བོད་ཀྱི་འགན་སྲུང་ཟེར་ཡས་ཀྱི་ཡིག་ཆ་དེ་འདྲ་ཅིག་བཏོན་ཡོད་རེད་དེ་ཨིན་ཇི་དང་བོད་གཉིས་ཀ་ནང་ཡོད་རེད་ད་ཡིན་ནའི་རྣམ་ཚོས་ཐུགས་སྣང་ག་ཚོད་གནང་ཡོད་མེད་ངས་མི་ཤེས།
དེ་བཞིན་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བཏོན་པའི། མ་འོངས་བོད་ཀྱི་འགན་སྲུང་གི་སྐོར་ལ་བཏོན་པའི་ཡིག་ཆ་དེར། མི་མང་གིས་དོ་སྣང་བྱེད་རྒྱུ་གལ་ཆེན་པོ་ཡིན་པ་དང། བོད་ཀྱི་ལོ་རྒྱུས་དང་ས་ཁམས། ཁོར་ཡུག་བཅས་ཀྱི་གལ་གནད་སྐོར་ཞིབ་པའི་སྒོ་ནས། མི་གཞན་ལ་གསལ་བཤད་བྱེད་ཐུབ་པ་གནང་དགོས་པའི་སྐོར་གསུངས་གནང་སོང། གསུངས་ཀྱི་ཡོད་རེད་བསམ་བྱས་ང་ཚོས་གནས་ཚུལ་མཐོ་རིམ་མཐོ་ཚད་དེ་གའི་དེ་ཤེས་ཀྱི་བསྡད། ཨ་ནི། གཞི་རིམ་གྱི་གནས་ཚུལ་དེ་གའི་དེ་ཅིག་མ་ཤེས་པ་བྱས་བྱས་ཨ་ནི་གཞི་རིམ་གནས་ཚུལ་མགོ་མ་ཚོད་པ་བྱས་ད་ཧ་དེ་གའི་བ་དེ་ཡིན་དུས་ཚང་མ་དེ་ཡང། ཨ་ནི། ད་ལྟའི་གི་དེ་ནང་ལོགས་ལ་ང་ཚོ་བོད་ཟེར་ཏེ། ཨ་བོད་ཀྱི་གལ་གནད་དེ་བོད་པ་ཙམ་དུ་མ་ཡིན་པའི་གི་རྒྱལ་སྤྱིའི་ཁྱོན་ནས་ཡང་ཨ་ནི་ཆེས་གལ་གནད་ག་འདྲ་ཆགས་ཀྱི་ཡོད་མེད་དེའི་གི་དོན་ཚན་གསུམ་འགྲོ་ཆེ་ཡ་བ་ཆེ་ཆེ་གྲ་བཞི་རྒྱག་གི་ཡོད། གཅིག་དེ་བོད་ཀྱི་ས་ཆའི་ཆགས་བབ་ཀྱི་ཐོག་ནས་ཨ་འདུག་ཆེན་ས་བོན་ལ་བལྟས་པ་ཡིན་ན་ཁོ་མཐོང་ཡ་ཆེ་གི། བོད་ཀྱི་ས་ཆའི་ཆགས་བབ་ཁོ་རང་གི་ཐོག་ནས་ཨ་ནི།
ཡང་གཞོན་སྐྱེས་ཚོས་ངེས་པར་དུ་བོད་མིའི་ལོ་རྒྱུས་ལ་ལྟ་ཀློག་བྱས་ནས་ཤེས་དགོས་པ་དང། བོད་མིའི་ལོ་རྒྱུས་དེ་བོད་མི་རང་གིས་བཤད་ཐུབ་པ་ཞིག་བཟོ་དགོས་པའི་སྐོར་གསུངས་གནང་སོང། ད་བོད་ནང་ལོགས་ལ་སོ་སོའི་མི་རིགས་ཀྱི་ངོ་བོ་རྩ་བརླག་བཏང་གི་ཡོད་དུས་ཙམ་པ་སྲུང་སྐྱོབ་བྱེད་ཡའི་འགན་དེ་ང་ཚོ་དེ་ཡོད་རེད་བ་བཙན་བྱོལ་ནང་ཡོད་མཁན་ཚོ། དེ་ཡིན་དུས་ཕ་མ་ཚོས་འགན་ཁྱེར་སྤུ་གུ་ཚོ་གཉིས་ཀྱིས་སོ་སོས་ཐག་གཅོད་ཐུབ་ཀྱི་མ་རེད། ཕ་མས་འགན་ཁྱེར་བྱས་ནང་ལ་ཡིན་ནའི་བོད་སྐད་རྒྱབ། ད་སྤུ་གུ་གླགས་འཁེལ་གི་མི་འདུག་ཅིག་རེད་གླགས་འཁེལ་མ་འཁེལ་སྤུ་གུ་ཆུང་ཆུང་ནས་བྱས་ནས་ཟ་ཡ་ཡིན་ནའི་རེད་གོན་ཡ་ཡིན་ནའི་རེད་ཚང་མ་ལོ་ཕ་མས་སྤྲད་ན་མ་གཏོགས་ཅིག་གི་ཕྱི་ལོགས་མི་གིས་སྤྲད་ག་ཡོང་གི་མ་རེད། ཕ་མས་སྤྲད་དུས་ཙམ་པ་ནི་ཆུང་ཆུང་རང་ནས་བོད་སྐད་རྒྱབ་བྱས་བོད་པའི་སྐད་ཀྱི་བག་ཆགས་ཡག་པོ་ཅིག་བཞག་ཐུབ་པ་རེད་བ་བྱས་ན། དེ་བཞིན་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀ་བར། ཕུན་ཚོགས་སྡེ་བཞིའི་ཚོགས་ཁང་འོག་མའི་ནང་དུ། ནིའུ་ཡོག་དང་ནིའུ་འཇར་སི་ཁུལ་གྱི་རིས་མེད་ཆོས་ཚོགས་སམ། དགོན་པ་ཁག་གི་ལས་སྣེ་སྐུ་ཚབ་ལྷན་དུ་མཇལ་མོལ་གནང་བ་དང། དེ་བཞིན་ཕྱི་དྲོ་ནིའུ་ཡོག་ཏུ་ཡོད་པའི་ཐའེ་ཝན་ལྟེ་གནས་ཁང་དུ། Taiwan Center ཞེས་པའི་ཚོགས་ཁང་དུ། རྒྱ་བོད་གཞོན་སྐྱེས་དང་ལྷན་དུ་བཀའ་མོལ་གནང་བ་དང། དགོང་མོ་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་བྱས་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཆེད་དུ། སྲིད་སྐྱོང་དབུ་བཞུགས་ཐོག་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན། Gala Dinner གྱི་ཐོག་ཕེབས་གནང་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅུ་ལི་སྦྱིན་པ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་ནང་རྒྱ་ནག་གིས་དོགས་ཟོན་བྱ་རའི་པར་ཆས་ཁྱོན་ཆེ་བཙུགས་རྒྱུ་དེ་ཧ་ཅང་མང་དུ་བཏང་བཞིན་པ་དེས། བོད་མིའི་རང་དབང་ལ་དོ་ཕོག་དང་བོད་པའི་ཐོག་བཙན་གནོན་བྱེད་ཤུགས་ཆེ་རུ་འགྲོ་བའི་བློ་འཚབ་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཉེ་བའི་ཆར་ཡར་རྒྱས་ཀྱི་ལས་གཞི་མང་ཆེ་བ་ནི་ཁང་པ་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་འཛུགས་སྐྲུན་གྱི་ལས་གཞི་དེ་ཚོ་ཡིན་པ་རེད། ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་དུས་དེབ། Bitter Winter། ཞེས་པས་འདོན་སྤེལ་གནང་བའི་སྙན་ཐོའི་ནང། རྒྱ་ནག་གིས་བོད་རང་སྐྱོང་ལྗོངས་ནང་དེང་དུས་འཕྲུལ་ཆས་བེད་སྤྱོད་གཏོང་བའི་ཨར་ལས་ས་ཚིགས་ཞེས་པའི་འཛུགས་སྐྲུན་གོང་འཕེལ་ཤུགས་ཆེ་བཏང་བཞིན་པ་དང། ལས་གཞི་དེའི་ཐོག་ནས་དོགས་ཟོན་བྱ་རའི་ལས་གཞི་སྲ་བརྟན་བཟོས་ནས་བོད་མིར་གཉའ་གནོན་གཏོང་གི་ཡོད་པ་འགྲེལ་བརྗོད་བྱས་ཤག་འདི་ལོའི་ཕྱི་ཟླ་དགུ་པའི་ཚེས་ཉེར་དྲུག་ཉིན། བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་ནང་སྡོད་ཁང་དང། གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལྷན་ཁང་གིས་ཨར་ལས་བྱ་ཡུལ་ས་ཚིགས་སུ་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞིའི་སྐོར་རྟོག་ཞིབ་ཀྱི་ཚོགས་འདུ་ཞིག་བསྐོང་འཛོམས་བྱས་འདུག་སྤྱང་གྲུང་དོད་པོའི་ཨར་ལས་ལས་གཞི་ཞེས་པ་དེས་སྡོད་ཁང་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞི་ཁག་ལ། དེང་དུས་ཀྱི་འཕྲུལ་ཆས་ཐོག་ནས་རིན་མེད་གྲོང་དུ་སོགས་འཕྲུལ་ཆས་ཀྱིས་སྟངས་འཛིན་ཐུབ་པ་བཟོ་གི་ཡོད་པ་དང། འདི་ལོའི་ཕྱི་ཟླ་ལྔ་པ་ནས་བཟུང་རྒྱ་ནག་གཞུང་གིས་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་ལས་གཞི་ཆ་ཚང། སྡིངས་ཆ་དེའི་འོག་ངེས་པར་དུ་ཚུད་ཐུབ་པ་བྱ་དགོས་པའི་བཀའ་བཏང་ཡོད་འདུག། བོད་རང་སྐྱོང་ལྗོངས་ཀྱི་སྡོད་ཁང་དང་གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལས་ཁང་གིས་གྲོང་ཁྱེར་བདུན་དང་རྫོང་སུམ་ཅུ་སོ་བཞི་ནང་སྡིངས་ཆ་དེའི་འོག་གསར་རྒྱག་བྱས་པའི་ལས་གཞི། ཉིས་བརྒྱ་སུམ་ཅུ་སོ་གཅིག་ཆ་ཚང་མཐུད་ཐུབ་པ་བྱུང་ཡོད་པ་བཤད་བཞག། བོད་ནི་འཛམ་གླིང་ནང་ནས་དོགས་ཟོན་བྱ་རའི་པར་ཆས་མང་ཤོས་ཀྱི་ཡུལ་དེ་ཡིན་པ་རེད་ལ་དོགས་ཟོན་བྱ་རའི་པར་ཆས་དེ་ཚོ་ནི་བོད་མི་རང་ལ་དམིགས་ནས་བཙུགས་པ་ཡིན་པ་དང་བོད་ནང་བོད་མིས་རང་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང། གཞུང་གི་ཆབ་སྲིད་ལ་སྐྱོན་བརྗོད་བྱས་པ། ཞི་བའི་ངོ་རྒོལ་བྱས་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བ། འགྲོ་བ་མིའི་ཐོབ་ཐང་གི་སྐོར་གནས་ཚུལ་བརྗེ་ལེན་བྱས་པ། སྐྱབས་བཅོལ་དུ་གནས་པའི་བོད་མི་དང་འབྲེལ་བ་བྱས་པ་སོགས་ཀྱི་ལས་འགུལ་སྤེལ་བའི་ཉེས་མིང་གི་ཐོག། དོགས་ཟོན་བྱ་རའི་ཨར་ལས་ལས་གཞི་དེའི་འོག་ནས་བོད་མི་གང་བྱུང་འཛིན་བཟུང་དང་བཀག་ཉར་བྱེད་ཀྱི་ཡོད་པ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་ཡོད་པ་བཀོད་བཞག། རྒྱ་ནག་གིས་འབྲོག་ལམ་ས་ཁུལ་སུ་དམག་མི་མང་དུ་བཏང་བ་མ་ཟད་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་སྙན་ཐོ་བཏོན་འདུག་དེ་ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁུངས་ཀྱི་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གིས་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ས་མཚམས་འབྲོག་ལམ་ཁུལ་དམག་མི་དཔུང་འཇོག་བྱེད་ཤུགས་ཆེ་རུ་བཏང་བ་དང་ཐད་འཕུར་གནམ་གྲུའི་འབབ་ཐང་བཟོས་པ་དེ་ག་ནང་བཞིན་ས་འོག་ཏུ་ཅ་དངོས་གསོག་འཇོག་བྱེད་ཡུལ་སྡོད་ཁང་བརྒྱབ་པ་སོགས་གང་ལྟར་ཡུལ་གཉིས་བར་ལོ་ཤས་གོང་མཚམས་སུ་ས་མཚམས་སུ་འཁོན་འཛིན་ཤུགས་ཆེ་བྱུང་བ་ནས་བཟུང་ས་ཚིགས་གལ་ཆེན་དུ་རྒྱ་ནག་གིས་དམག་དོན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་ཡོད་རེད། ཡང་གོང་ཞུས་སྙན་ཐོ་དེའི་ནང་མུ་མཐུད་ནས་བཀོད་པ་ལྟར་ན་རྒྱ་ནག་དང་རྒྱ་གར་གཉིས་ཀའི་ངོས་ནས་འཁོན་འཛིན་བྱུང་བའི་རྗེས་སུ་དམག་དཔུང་ཤུགས་ཆེ་རུ་བཏང་བ་དང་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་པ་དང་ཆབས་ཅིག་དེས་རྐྱེན་པས་ཕྱོགས་གཉིས་དབར་ཡང་སེ་གདོང་གཏུག་ཀྱང་ཡོང་གི་ཡོད་ཅེས་འཁོད་འདུག་གནས་ཚུལ་ནང་དམིགས་བསལ་རྒྱ་ནག་གི་ཕྱོགས་ནས་ནུབ་རྒྱུད་ས་མཚམས་སུ་ཤིན་ཅང་དང་བོད་ཀྱི་དམག་མིའི་སྡེ་ཁག་ཆེད་འཛུགས་བྱས་པ་དང་ཆབས་ཅིག་གོ་ལག་ཀྱང་ཕོན་ཆེ་འགྲེམས་འཇོག་བྱེད་པ་སོགས་ཀྱི་གནས་ཚུལ་ཡང་ལུང་འདྲེན་གནང་འདུག་སྤྱིར་བཏང་རྒྱ་དཀར་ནག་གཉིས་བར་ལོ་ངོ་བཅུ་ཕྲག་ཁ་ཤས་རིང་ནས་བྱང་ཤར་གཉིས་ཀའི་ཕྱོགས་ནས་ས་མཚམས་ཀྱི་རྙོག་དྲ་ཡོད་མུས་ཡིན་པ་དང་དེ་དག་སེལ་ཐབས་སུ་འབྲེལ་ཡོད་དཔོན་རིགས་རིམ་པས་གྲོས་མོལ་རིམ་པ་གནང་ཡོད་ཀྱང་ད་བར་དམིགས་བསལ་དོན་འབྲས་ཟིན་པ་ཞིག་བྱུང་མེད་པའི་ཁར་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ས་མཚམས་ནས་རྒྱ་མིའི་དམག་མིས་གློ་བུར་སིམ་འཛུལ་གྱིས་རྒྱ་གར་གྱི་དམག་མིར་རྒོལ་རྡུང་བཏང་བ་སོགས་ཀྱིས་ཕན་ཚུན་འཁོན་འཛིན་བྱུང་བའི་འོག་ཕྱོགས་གཉིས་ཀྱི་དམག་མི་མང་པོའི་ཚེ་སྲོག་ཤོར་བ་དང་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། ཡང་སུད་སི་ནང་རྟེན་གཞི་བྱས་པའི་ལྷ་ས་བུའི་མཐུན་ཚོགས་ནས། ཡུལ་སྲོལ་དུས་སྟོན་ཨ་བྷ་ནི་སོགས་ཀྱི་ནང་ལ་མཉམ་ཞུགས་ཀྱིས་བོད་ཀྱི་ཐུན་མོང་མ་ཡིན་པའི་གཞས་སྣ་འཁྲབ་སྟོན་གྱི་ལམ་ནས་བོད་མི་རིགས་ཀྱི་ཁྱད་ཆོས་ངོ་སྤྲོད་དང་ཆབས་ཅིག་རོ་བཅུད་ལྡན་པའི་བོད་ཟས་བཞེས་མོག་དང་བཞེས་ཐུག་ཤ་བག་ལེབ། གསོལ་ཇ་བོད་ཇ་སོགས་སྤུས་ཚོང་ཞུས་ཏེ་རྡ་ས་བོད་ཕྲུག་ཁྱིམ་སྡེ་དང་མན་སྤར་གཞིས་ཆགས་སོགས་ཀྱི་ཆེད་དུ་དཔལ་འབྱོར་བསྡུ་རུབ་གནང་ཡོད་པའི་སྐོར་ལ། སུད་སི་ནས་འདི་གའི་གསར་འགོད་པ་རབ་གངས་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཅིག་གསན་རོགས་གནང། དེ་ཡང་སྤྱི་ཟླ་བཅུ་པའི་ཚེས་ཉེར་གཉིས་ཉིན་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་ལྷ་ས་བོད་མཐུན་ཚོགས་ཚོགས་པའི་ཚོགས་གཙོ་བྱམས་པ་ལགས་སུད་སི་གྲོང་ཁྱེར་ཝེན་དུ་ཏུ་གི་ནང་མཇལ་ཏེ་དཔལ་འབྱོར་འཁོར་སྒྲུག་གནང་པ་བརྒྱུད་དངོས་སུ་རོགས་རམ་ག་ཚོད་གནང་ཡོད་དམ་ཞེས་བཀའ་འདྲི་ཞུ་སྐབས་ཁོང་ནས་དེ་ལྟར་འགྲེལ་བརྗོད་གནང་བྱུང། ལྷ་ས་བོད་མཐུན་ཚོགས་བཙུགས་ཏེ་མི་ལོ་ལྔ་བཅུ་ལྷག་ཙམ་འགྲོ་གི་ཡོད་མི་ལོ་ལྔ་བཅུའི་རིང་ཚོགས་མི་བགྲེས་པ་རྣམས་ཀྱིས་གལ་འགངས་ཤེས་ཏེ་སུད་སི་ཡུལ་སྲོལ་དུས་སྟོན་ཁག་གི་ནང་མཉམ་ཞུགས་བོད་ཟས་ཞིམ་པོ་བཙོངས་ཏེ་ཁེ་འབབ་ཡག་པོ་ཡོད་ཁེ་འབབ་རྣམས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སློབ་གྲྭ་དང་བོད་གཞུང་ཟློས་གར་ཚོགས་པ་སྨན་རྩིས་ཁང་རང་གཞུང་བཀའ་ཤག། དེ་མིན་བོད་ཀྱི་གཞོན་ནུ་ལྷན་ཚོགས་སོགས་ཀྱི་ཕྱག་གྲོན་ལ་ཕན་པའི་རོགས་རམ་འབུལ་ལམ་ཞུ་རྒྱུའི་གོ་སྐབས་བྱུང། ད་ལྟ་རྡ་ས་བོད་ཕྲུག་ཁྱིམ་སྡེ་དང་མཱན་པཱ་ཏི་གཞིས་ཆགས་གཉིས་ལ་རོགས་རམ་ཞུ་བཞིན་ཡོད་ཅེས། འདས་པའི་དུས་ཚོད་ཅིག་ནས་རྡ་སྟེང་བོད་ཕྲུག་ཁྱིམ་སྡེ་ལ་ལོ་བཅུའི་གི་ཁྱིམ་ཚང་བརྒྱད་པའི་སློབ་ཡོན་གི་སློབ་ཕྲུག་ཚོའི་གི་སློབ་ཡོན་གི་ཆེད་དུ་ཞལ་འདེབས་གནང་ཡས་རེད་དེ་ནས་ད་ཉིས་སྟོང་ཉི་ཤུ་ནས་ཡང་བསྐྱར་ཉིས་སྟོང་སུམ་ཅུའི་གི་བར་དུ་སླར་ཡང་ཕར་ནས་འབོད་སྐུལ་ཞུས་པ་ནང་བཞིན་བྱས་ནས་ལྷ་ས་བོད་མཐུན་ཚོགས་ནས་ཁྱིམ་ཚང་བརྒྱད་པའི་གི་སློབ་ཕྲུག་ཚོའི་གི་སློབ་ཡོན་དོད་དེ་ནས་ཕར་ཆ་ཚང་སྦྱིན་བདག་གནང་ཡག་འདུག་གནང་རྗེས་འདས་པའི་ལོ་ལྔ་བཅུ་ང་ལྔ་འདྲ་པོ་ཅིག་གི་ནང་ལོགས་ལ་ཡང་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཞལ་འདེབས་ཕུལ་ཐུབ་པ་བྱུང་ཤག། ལྷ་ས་བོད་མཐུན་ཚོགས་ཚོགས་པས་ད་བར་ཤེས་ཡོན་སློབ་གསོའི་ཐོག་རོགས་རམ་ཞུ་རྒྱུའི་དམིགས་ཡུལ་བཟུང་པའི་རྨང་གཞིའི་འོག། འབྱུང་འགྱུར་གཞིས་ཆགས་ཡར་རྒྱས་ཀྱི་ལས་གཞིར་རམ་འདེགས་ཞུ་རྒྱུར་ཚོགས་མི་རྣམས་བསམ་གྲོས་ཞིབ་བསྡུར་བྱུང་སྟེ་ད་ལྟ་དེ་ལྟར་རོགས་ཕན་ཞུ་བཞིན་ཡོད་ཅེས། གཅིག་ཡ་ད་ད་མན་སྤར་གཞིས་ཆགས་ནང་ལོགས་ལ་ཡ camp ཁག་བདུན་ཡོང་གི་འདུག་དེ་ནས་ད camp ཁག་ལྔ་ལ་ང་ཚོས་དེ་ནས་དཔལ་འབྱོར་ཞལ་འདེབས་ཕུལ་བྱས་ཟེར་ད་ཡ་ལས་གཞི་ལོ་རེ་རེ་རེ་ལ་ཡ camp ལྔ་ནང་ལོགས་ལ་ལས་གཞི་མཇུག་སྒྲིལ་ཚར་བ་རེད་དེ་ད་ལོའི་གི་ཚོས་གཞི་དེ་ཁ་སང་ང་ཚོ་དངུལ་བཏང་འགྲོ་རེད་སོང་ཙང་དེ camp བདུན་པའི་གི་སྤྱི་ཁང་ཡར་རྒྱས་ཀྱི་ཆེད་དུ། བེད་སྤྱོད་གནང་ཡ་གཏན་འཁེལ་བསྡད་ཤག་སོང་ཙང་འདི་བྱེད་དུས་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་གི་དངུལ་དེ་བཏང་འགྲོ་རེད་ལ་ཁ་སང་ད་ལྟ་དཔལ་ལྡན་ནང་སྲིད་ལས་ཁུངས་ནས་ཚུར་དངུལ་དེ་འབྱོར་སོང་ཕྱག་བྲིས་འབྱོར་བ་རེད་དེ་ཞེས་གསུངས།
ལྷ་ས་བོད་མཐུན་ཚོགས་ཚོགས་པས་མཱན་པཱ་ཏི་གཞིས་ཆགས་ཀྱི་མཐུན་རྐྱེན་གྱི་ཆེད་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཟུང་ད་བར་ལོ་རེར་སུད་སྒོར་ཆིག་སྟོང་ཆིག་སྟོང་འབུལ་ལམ་ཞུས་འདུག། མཇུག་ཏུ་དྭང་བླངས་ཞབས་ཞུ་གནང་མཁན་གནམ་གང་ལགས་སུ་ལྷ་ས་བོད་མཐུན་ཚོགས་ཚོགས་པའི་གསོལ་མགྲོན་ཁང་ལ་ཕེབས་མཁན་ཚོས་བོད་ཟས་ལ་མཉེས་པོ་གནང་གི་ཡོད་མེད་བཀའ་འདྲི་ཞུས་པའི་བཀའ་ལན་དུ། ཁོ་རང་ཚོ་དཔེ་ཞིམ་པོ་འདུག་ལབ་ཀྱི་འདུག་ཨ་ནི་མང་པོ་ཉི་མ་གསུམ་ཆ་སླེབས་ཀྱི་འདུག་ད་ང་ཚོ་གཟའ་པ་སངས་འགོ་བཙུགས་ཡོད་རེད་པ་སྤེན་པ་ཉི་མ། པ་སངས་སྤེན་པ་ཉི་མ་ཉི་མ་གསུམ་ཆ་ཡོང་གི་འདུག་ར་ཚང་མ་ཕྱག་ཆེན་འགྲོ་ཅིག་ཨོ། ཨ་ནི་དཔེ་ཨོ་དཔེ་དགའ་བོ་གནང་གི་འདུག་ཡ། ཡག་པོ་བྲིམ་གི་འདུག་ག་ཡ་ཁ་ལག། དཔེ་ཡག་པོ་བྲིམ་གི་འདུག་ཨོ་མི་མང་པོ་ཞེ་པོ་ཞིག་འདུག་ཨ་ང་ཚོར་རྒྱབ་སྐྱོར་ཡ། རྒྱབ་སྐྱོར་བྱེད་ག་ཨ།
ཡང་དང་བླངས་ཕྱག་ལས་གནང་མཁན་ཚེ་རིང་དབང་མོ་ལགས་སུ་དེ་ལྟར་ཕྱག་ལས་གནང་དགོས་པའི་རྒྱུ་མཚན་བཀའ་འདྲི་ཞུས་པའི་བཀའ་ལན་དུ།

ལྷ་ས་བོད་མཐུན་ཚོགས་ཚོགས་པའི་ཚོགས་མི་རྣམས་ནས་དྭང་བླངས་བོད་ཟས་བཙོངས་པའི་ཁེ་བབས་ནས་ད་བར་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་རྣམ་གྲངས་ཆེ་བ་བདུན་དང་ཆུང་བ་སུམ་ཅུ་སོ་བདུན་གྱི་ཐོག་རོགས་རམ་ཞུས་པ་ཁྱོན་གཅིག་ཏུ་བསྡོམས་སུད་སྒོར་ལྔ་འབུམ་ལྷག་ཙམ་གྱི་མཐུན་འགྱུར་རོགས་ཕན་ཞུས་སྟབས་ལེགས་སོར་ཤེས་རིག་གཟེངས་རྟགས་པད་མ་བརྒྱབ་ཀྱང་ཐོབ་མྱོང་ཡོད་འདུག།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨོ་སྟྲེ་ལི་ཡའི་སྲིད་བློན་མཆོག་རྒྱ་ནག་ལ་འཚམས་གཟིགས་ཕེབས་ཏེ་ཚོང་འབྲེལ་ཡར་རྒྱས་གཏོང་ཐབས་གནང་ཐུབ་པའི་ཐུགས་རེ་གནང་གི་ཡོད་འདུག་དེ་ཡང་ཨོ་སྟྲེ་ལི་ཡའི་སྲིད་བློན་མཆོག་གིས་ད་རེས་གཟའ་ཉི་མའི་ཉིན་ཁོང་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ནས་ཚེས་བདུན་བར་ཉིན་གྲངས་བཞིའི་རིང་རྒྱ་ནག་ལ་འཚམས་གཟིགས་ཕེབས་འཆར་དང་སྐབས་དེར་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཁང་གཉིས་མཇལ་འཕྲད་ཀྱིས་ཡུལ་གཉིས་ཀྱི་འབྲེལ་ལམ་བརྟན་དུ་གཏོང་ཐབས་གནང་རྒྱུ་ཡིན་ལུགས་གསུངས་འདུག། ཡང་སྲིད་བློན་མཆོག་གིས་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང་གསལ་ལྟར་ན་ཨོ་སི་ཀྲི་ལི་ཡ་ངོས་ནས་རྒྱ་ནག་མཉམ་འབྲེལ་བ་ཡག་ཏུ་གཏོང་ཐབས་བྱེད་རྒྱུ་དེ་ནི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་དང་ཡུལ་གཉིས་བར་གནམ་གཤིས་འགྱུར་ལྡོག་དང་ཚོང་འབྲེལ་ད་ག་ནང་བཞིན་ཡུལ་གཉིས་བར་གྱི་མི་དང་མིའི་འབྲེལ་བ་ཟབ་ཏུ་གཏོང་རྒྱུ་བཅས་པར་དམིགས་པ་ཞིག་ཡིན་ལུགས་ཀྱང་བཀོད་གནང་འདུག། དེ་དང་ཕྱོགས་མཚུངས་རྒྱ་ནག་གི་ཚོང་འབྲེལ་ལྷན་ཁང་ནས་ཀྱང་ཡུལ་གཉིས་བར་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཁྲིམས་གཞི་གཞིར་བཟུང་རྒུན་འབྲུམ་ཆང་དང་རླུང་ལྕོག་མཁར་ཅན་ནམ Wind Towers གཉིས་ཀྱི་ཚོང་དང་སྒོ་ཁྲལ་སོགས་ཀྱི་གནད་དོན་ཐད་ཕན་ཚུན་འགྲིག་འཇགས་བྱེད་རྒྱུའི་མོས་མཐུན་བྱུང་ཡོད་ལུགས་འགྲེལ་བརྗོད་བྱས་འདུག་གང་ལྟར་ཨོ་སི་ཀྲེ་ལི་ཡ་དང་རྒྱ་ནག་བར་འདས་པའི་ལོ་ཤས་ནས་བཟུང་ཐོག་མར་རྒྱ་ནག་གི་ཚོང་དོན་ཚན་པ Huawei ཞེས་པའི་གནད་དོན་གྱི་རྙོག་དྲ་བྱུང་བའི་རྗེས་ཕན་ཚུན་ལ་ཁག་དཀྲི་རེས་བྱས་ནས་ཚོང་འབྲེལ་ཇེ་སྡུག་ཏུ་ཕྱིན་ཡོད་པ་དེས་ཨོ་སི་ཀྲི་ལི་ཡའི་རྒུན་འབྲུམ་ཆང་རྒྱ་ནག་ལ་ཚོང་འབྲེལ་བྱེད་རྒྱུར་སྒོ་ཁྲལ་ཧ་ཅང་ཆེན་པོ་བརྒྱབ་པ་དང་ཡང་ན་བཀག་འགོག་བྱས་པ་ད་ག་ནང་བཞིན་རྒྱ་ནག་གི་རླུང་གི་ལྕོག་མཁར Wind Tower ཞེས་པ་དེ་ནང་འདྲེན་བྱེད་ཕྱོགས་ཐད་ལ་རྙོག་དྲ་བྱུང་བ་བཅས་ཀྱིས་ཨོ་སི་ཀྲི་ལི་ཡའི་སྲིད་བློན་རྒྱ་ནག་ལ་ལོ་མང་པོའི་རྗེས་འཚམས་གཟིགས་ཕེབས་ཀྱི་ཡོད་པ་ཞིག་ཡིན་འདུག།
ཨ་མི་རི་ཀས་ཐེ་ཝན་གྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་བར་ཡ་ལན་ཇི་ལྟར་སློག་དགོས་མིན་ཡང་ལྗིད་བཀྱག་བཞིན་ཡོད་པ་རུའེ་ཏར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི། ར་ཤི་ཡས་ཡུག་རེན་ལ་བཙན་འཛུལ་བྱས་པར་ནུབ་ཕྱོགས་པས་ཡ་ལན་སློག་མིན་གྱི་ཐད་ཉམས་ཞིབ་བྱ་མཁན་གྱི་བསྟི་གནས་ཁང་གིས། རྒྱ་ནག་གཞུང་གིས་ཨ་མི་རི་ཀས་དཔལ་འབྱོར་གྱི་ཉེས་ཆད་བཀལ་བའིའགོ་རྒྱལ་སྤྱིའི་ཁེ་གཉེར་ལས་ཁང་རྣམས་དང་འབྲེལ་བ་བྱ་དགོས་པ་དང། རྒྱལ་སྤྱིའི་ཁེ་གཉེར་ལས་ཁང་ཚོས་རང་རང་གི་ས་མཚམས་སུ་ཡོད་པའི་ཨ་མི་རི་ཀའི་རྒྱུ་དངོས་རྣམས་བདག་བཟུང་བྱ་ཐབས་བྱ་དགོས་པ་བཤད་བཞག། འདི་ལོའི་ཕྱི་ཟླ་གཉིས་པ་ནས་བཟུང་རུའེ་ཏར་གསར་འགྱུར་ལས་ཁང་གིས་རྒྱ་སྐད་ཐོག་བྲིས་པའི་རྒྱ་ནག་གི་སྲིད་བྱུས་དང་འབྲེལ་བའི་ཡིག་ཆ་དང། གཙུག་ལག་སློབ་གྲྭའི་རྩོམ་ཡིག་སོགས། གྲངས་ཉིས་བརྒྱ་ལྷག་ལ་ཉམས་ཞིབ་བྱས་པའི་མཇུག་འབྲས་སུ། ཨ་མི་རི་ཀས། ར་ཤི་ཡ་ལ་ཡུཀ་རེན་ལ་བཙན་འཛུལ་བྱས་པ་དང་འབྲེལ་བའི་ཐོག་ནས་དཔལ་འབྱོར་གྱི་ཉེས་ཆད་བཀལ་བ་དེས། རྒྱ་ནག་གི་དཔལ་འབྱོར་རིག་པ་བ་དང། དེ་བཞིན་དངུལ་རྩིས་མཁས་པ། ཡུལ་བབ་སྲིད་ཇུས་ཀྱི་ཐོག་ལ་ཉམས་ཞིབ་བྱ་མཁན་བརྒྱ་ཕྲག་མང་པོས། རྒྱ་ནག་གིས་ཨ་རིའི་ཌོ་ལར། འགྲོ་རྒྱུག་གང་འདྲ་བྱས་ནས་བརླགས་པ་སོགས་ཀྱི་ཐད་ཉམས་ཞིབ། ཞི་འཇམ་ངང་བྱུང་རིམ་གྱི་ཐོག་བརྟག་ཞིབ་བྱ་རྒྱུ་དེ་ནི་གལ་ཆེན་པོ་ཡིན་པ་བཤད་ཡོད་པ་དེ་ཤེས་རྟོགས་བྱུང་བཞག། རྒྱ་ནག་གིས་ད་བར་ཐའེ་ཝན་ལ་དམག་འཐབ་བྱ་ཕྱོགས་ཀྱི་སྐོར་གང་ཡང་བཤད་མེད་ཀྱང་ཨ་མི་རི་ཀའི་དམག་དཔོན་མཐོ་གྲས་ཤིག་གིས། ཞི་ཅིན་ཕིང་གིས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོའི་གོང་ཐའེ་ཝན་ལ་བཙན་འཛུལ་བྱ་རྒྱུའི་གྲ་སྒྲིག་བྱ་དགོས་པའི་བཀའ་བཏང་ཡོད་ལུགས་གསུངས་བཞག། ཧྥི་ལི་པིན་དང་རྒྱ་ནག་གཉིས་དབར་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཐོག་བཟོ་ཚོང་དབོར་འདྲེན་བྱེད་མཁན་གྱི་གྲུ་གཟིངས་གདོང་གཏུག་གི་གནད་དོན་ཐོག་སླར་ཡང་རྙོག་དྲ་བྱུང་འདུག། ད་རེས་གཟའ་ཉི་མའི་ཉིན་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཐོག་ཧྥི་ལི་པིན་གྱི་མཚོ་སྲུང་བཟོ་ཚོང་དབོར་འདྲེན་བྱེད་མཁན་གྱི་གྲུ་གཟིངས་དེར་རྒྱ་ནག་གི་མཚོ་ཁའི་འགག་སྒོ་བས་བཀག་འགོག་བྱས་ཡོད་ལུགས་ཉེས་འཛུགས་བྱས་པ་དང་རྒྱ་ནག་གི་འགག་སྒོ་བས་ཧྥི་ལི་པིན་གྱི་གྲུ་གཟིངས་དེ་དག་ཁྲིམས་འགལ་གྱི་ཐོག་ནས་འཛུགས་སྐྲུན་ལས་གཞིའི་ཅ་དངོས་དབོར་འདྲེན་བྱེད་ཀྱི་ཡོད་ཙང་ལུགས་མཐུན་གྱིས་བཀག་འགོག་བྱས་པ་ཡིན་ལུགས་བཤད་ནས་གང་ལྟར་ཡུལ་གྲུ་གཉིས་དབར་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་གི་བདག་དབང་ཐོག་དེ་སྔ་ནས་རྩོད་རྙོག་ཡོད་མུས་ཡིན་པ་རེད་ལ་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཆ་ཚང་རྒྱ་ནག་རང་ཉིད་ལ་བདག་དབང་ཡོད་ཚུལ་བཤད་བཞིན་མཐའ་འབྲེལ་དུ་འཁེལ་བའི་ཕི་ལི་པིན་ཙམ་མ་ཡིན་པར་ཡུལ་གྲུ་གཞན་ཁག་ཅིག་གིས་ཀྱང་ཡང་སེ་མཚོ་གླིང་གི་བདག་དབང་དང་ཡང་ན་དེ་དག་སྟེང་གྲུ་གཟིངས་བཏང་བའི་སྐབས་འགོག་རྐྱེན་བཟོ་བའི་རིགས་ཡང་སེ་སྐྱོན་བརྗོད་ཕོག་གི་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་བཀོད་པར་ལྟར་ན། འདས་པའི་བདུན་ཕྲག་དེའི་ནང་ལ་ཡང་ཕི་ལི་པིན་གྱིས་མཚོ་དམག་གྲུ་གཟིངས་ཤིག་བཏང་བའི་སྐབས་དེ་དག་ཉེན་ཁ་ཆེན་པོའི་ཐོག་ནས་རྒྱ་ནག་གིས་བཀག་འགོག་བྱས་ཡོད་ལུགས་སྐྱོན་བརྗོད་བྱེད་པ་དང་དེར་རྒྱ་ནག་གིས་འདི་ལྟ་བུའི་བྱ་སྤྱོད་སྤེལ་བ་ཡིན་ན་འགྲིག་གི་མེད་ལུགས་དང་དེ་ནི་རྒྱལ་སྤྱིའི་ཁྲིམས་དང་འགལ་གྱི་ཡོད་ལུགས་ཉེས་འཛུགས་བྱས་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་འོས་ཤིང་འཚམ་པའི་ཐོག་ནས་ཐེ་ཝན་རྒྱལ་ཚོགས་ཀྱི་སྒྲིག་འཛུགས་ནང་ལ་ཚུད་ཐབས་སུ་འབད་བརྩོན་བྱ་དགོས་པ་ཐེ་ཝན་གྱི་ཕྱི་འབྲེལ་བློན་ཆེན་ཇོ་སི་ཝུ་ཡིས་གསུངས་བཞག། དེ་ཡང་ཁ་སང་ཐེ་ཝན་ནང་རྒྱལ་སྤྱིའི་སྒྲིག་འཛུགས་ཀྱི་ཉིན་མོར། ཇོ་སི་ཝུའེ་མཆོག་གིས་ད་བར་ཐེ་ཝན་གྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གལ་གནད་ཆེ་བའི་ལས་དོན་མང་པོའི་ཐོག་ཞལ་འདེབས་ཞུ་རྒྱུའི་འབད་བརྩོན་ཞུས་ཡོད་པ་དང། ཐེ་ཝན་ནི་འགན་འཁྲི་ཡོད་པའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཚོགས་མི་ཞིག་ཡིན་ཡང། ད་བར་རྒྱལ་སྤྱིའི་གཞུང་ཕན་ཚུན་གྱི་ཚོགས་པ་བདུན་ཅུ་དོན་གཉིས་ཙམ་ནང་ལ་མ་གཏོགས་ཆ་ཤས་ལེན་ཐུབ་ཡོད་པ་མ་རེད་ཅེས་གསུངས་བཞག། དེ་བཞིན་ཁོང་གིས་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་ཨང་ཉིས་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ལུང་འདྲེན་བྱས་ནས་མུ་མཐུད་ནས་རྒྱལ་ཚོགས་ལ་ཐའེ་ཝན་ཚོགས་མིའི་ཁོངས་སུ་བཅུག་རྒྱུ་མིན་པའི་གནོན་ཤུགས་སྤྲོད་བཞིན་པ་རེད། འོན་ཀྱང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་དེའི་ནང་ཐའེ་ཝན་ཞེས་མིང་འབོད་གནང་མེད་པའི་ཐོག་རྒྱལ་ཚོགས་ནང་རྒྱ་ནག་གིས་ཐའེ་ཝན་གྱི་ངོ་ཚབ་མཚོན་པའི་འགན་དབང་ཡང་སྤྲད་ཡོད་པ་མ་རེད་ཅེས་གསུངས་བཞག། རྒྱ་ནག་གི་གནོན་ཤུགས་རྐྱེན་པས་ཐེ་ཝན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མིའི་ཁོངས་སུ་ཚུད་རྒྱུར་དཀའ་ངལ་འཕྲད་བཞིན་ཡིན་ཀྱང། ཐེ་ཝན་རང་ཉིད་རྒྱལ་ཚོགས་ཀྱི་ཚོགས་མིའི་ཁོངས་སུ་ཚུད་ཐབས་བྱ་རྒྱུར། རྒྱལ་སྤྱིའི་རྒྱབ་སྐྱོར་ཆེ་རུ་འགྲོ་བཞིན་པ་དཔེར་ན། འདི་ལོ་རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཚོགས་སུ་མཉམ་ཞུགས་ཐུབ་པ་དང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན། Petr Pavel། མཆོག་གིས་སྤྱི་ར་སྤེལ་བ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་རྒྱང་བསྲིང་ཞུ་གི་ཡོད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ཉེ་ལམ་རྒྱ་གར་ལྷོ་ཕྱོགས་མཱི་སོར་གཙུག་ལག་ཁང་གི་ནང་རིགས་རྫས་རིག་པའི་གཙུག་ལག་རབ་འབྱམས་པའི་སློབ་ཚན་ནང་གསེར་གྱི་རྟགས་མ་ཐོབ་མཁན་ཚེ་དབང་མཚམས་གཅོད་ལགས་དང་ལྷན་དུ་ཁོང་གི་མི་ཚེའི་ནང་ཤེས་ཡོན་གྱི་བརྒྱུད་རིམ་དང་འབྲེལ་བའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་ཐུགས་རྗེ་ཆེ་ཞེས་ཞུ། ང་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་དེའི་ནང་ནི་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་མཱི་སོར་གཙུག་ལག་སློབ་གཉེར་ཁང་ནང་དེ་སྔ་ད་གཙོ་བོ་རིགས་རྫས་རིག་པའི་ཐོག་ལ་གཙུག་ལག་རབ་འབྱམས་པ་ཐོན་པ་དང་དེ་ག་ནང་བཞིན་གྱི་དུས་ཚེས་བཅོ་བརྒྱད་ཉིན་དེ་ལ་ཨ་ནི་མཱི་སོར་གཙུག་ལག་སློབ་གཉེར་ཁང་གི་ད་བསླབ་པ་མཐར་སོན་པའི་མཛད་སྒོའི་ཐོག་ལ་ཚེ་དབང་མཚམས་གཅོད་ལགས་སུ་རིགས་རྫས་རིག་པའི་གཙུག་ལག་རབ་འབྱམས་པའི་ད་བསླབ་པ་མཐར་ཕྱིན་པའི་ཡིག་རྒྱུགས་རྩེ་ཕུད་ལ་ཨ་ནི་གསེར་གྱི་རྟགས་མ་གསུམ་དུ་ཐོབ་ཡོད་རེད། དེ་འདྲ་སོང་ཙང་དེ་རིང་ད་གཙོ་བོ་ང་ཚོ་ཚེ་དབང་མཚམས་གཅོད་ལགས་དང་ལྷན་དུ་ཁོང་རང་ཉིད་ཀྱི་ད་མི་ཚེའི་བརྒྱུད་རིམ་ནང་ཤེས་ཡོན་ལ་འབད་བརྩོན་གནང་ཕྱོགས་རེད་དེ་ག་ནང་བཞིན་གྱི་ད་ལྟ་གཉེར་བཞིན་པའི་རིགས་རྫས་རིག་པའི་སློབ་སྦྱོང་གི་རྒྱབ་ལྗོངས་དང་དེ་ག་ནང་བཞིན་གྱི་ད་མ་འོངས་མི་ཚེའི་ནང། མདུན་ལམ་དང་འབྲེལ་བའི་ཐོག་ལ་ང་ཚོས་གླེང་མོལ་ཞུ་རྒྱུ་ཡིན། ཚེ་དབང་མཚམས་གཅོད་ལགས་དེ་རིང་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས་ཚང་མ་སྐྱེ་ལ། ད་སློབ་ཕྲུག་མང་པོ་ཅིག་གིས་མི་ཚེའི་ནང་ལོགས་ལ་ད་ཅིག་སློབ་སྦྱོང་བྱེད་ཡ་ཡིན་པ་ཡིན་ན་རེད་ད་ཅིག་ལས་ཀ་བྱེད་ཡ་ཡིན་པ་ཡིན་ན་རེད་དཔེར་ན་ཚོང་ལས་གཉེར་ཡ་ཡིན་པ་ཡིན་ན་རེད་དེ་ཚོའི་ཐོག་ལ་ད་ཅིག་དུས་ཚོད་མང་པོ་ཞིག་བཏང་བྱས་ཆུང་ས་ནས་བཤད་པ་ཡིན་ན་རྐུབ་བཀྱག་གཅིག་སྒང་ལ་བསྡད་བྱས་དུས་ཚོད་མང་པོ་བཏང་དགོས་སློབ་སྦྱོང་བྱེད་ཡ་ཡིན་པ་ཡིན་ན་ཐོག་མར་ཡང་དཔེར་ན་ཁྱེད་རང་དཀའ་ལས་ཞེ་པོ་ཅིག་སྐྱོན་གྱི་ཡོད་གསུངས་ཡོད་རེད། ཡང་མཚམས་མཚམས་ཉོབ་སྣང་དེ་འདྲ་སྐྱེ་ཡོང་གི་འདུག་པས་ཨ་འདྲའི་སྐབས་སུ་རྟ་དབྱངས་དཔེར་ན་གློག་བརྙན་ལྟ་ཡ་ལ་སོགས་པ་དང་ཡང་ཁ་པར་ལྟ་ཡ་ལ་སོགས་པ་དང་དེ་འདྲའི་མང་པོ་ཞེ་པོ་དེང་སང་ང་ཚོ་ད་ཅིག་རྣམ་པ་གཡེང་ས་ཀྱི་ས་ཆ་མང་པོ་ཁོར་ཡུག་མང་པོ་ཞེ་པོ་ཅིག་ཡོད་རེད་བ་ཁྱེད་རང་ཨ་འདྲས་དཔེར་ན་ཅིག་དེ་འདྲས་ལ་གདོང་ལེན་ག་འདྲས་གནང་ཡོད་ན་ཨ་ནི་ཡང་ཅིག་སོ་སོ་ཉོབ་སྣང་སྐྱེ་ལ་སོགས་པ་དང་ཨ་ལེ་ལོ་མཚམས་མཚམས་དེ་འདྲས་ཡོང་གི་འདུག་བ་དེ་འདྲས་ཡོང་མྱོང་བས་རེད་རེད། དེ་ལ་ཡང་གདོང་ལེན་ག་འདྲས་བྱས་ན།

ཁྱེད་རང་ད་ཅིག། འཛིན་རིམ་འདི་མི་མང་པོ་གཅིག་གིས་སློབ་ཕྲུག་མང་པོ་གཅིག་གིས་མི་ཚེ་ནང་དཀའ་ངལ་ག་རེ་ཡོད་རེད་ཞུས་པ་ཡིན་ན། སློབ་གྲྭ་འགྲིམ་བཞིན་པའི་སྐབས་སུ་སོ་སོའི་དམིགས་ཡུལ་དེ། ཨ་ནི་དོན་དངོས་ཐོག་ལ་ཡང་ཅིག། དེའི་ཐོག་ལ་ཤུགས་རྒྱག་ཡ་དང་དེ་མངོན་སུམ་བསྒྲུབ་ཡ་ལ་ཨི་ས་ཁག་པོ་ཡོད་རེད། སློབ་གྲྭའི་འཛིན་གྲྭ་བཅུ་པའི་སྐབས་སུ་ཡང་ཚན་རིག་པ་བྱེད་ཀྱི་འདོད་པ་ཡོད་པ་བྱས་དེ་ནས་ཡང། ཅིག་ག་རེ་ལབ་དགོས་རེད། ང་ཚོ་ཡང་དགེ་རྒན། ཨམ་ཅི། རེད་བ། ད་སྨན་པ།

ཨ་ཁོང་ཚོ་ལྟར་ཨ་ལ་སྙིང་རྗེ་ལ་ངས་ཅོ་ཅོ་དགེ་རྒན་རེད་ར་འདི་སམ་བྷོ་ཊ་དགེ་རྒན་གྱི་རེད་ཨ་ཁོང་དགེ་རྒན་འགྲོ་ཆེད་ཀྱི་ར་ང་ཡང་ཨ་དེ་དཔེ་སྙིང་རྗེ་མོ་དགེ་རྒན་གྱི་ཧྥེ་ལི་དཔེ་སྙིང་རྗེ་མོ་ཐོང་ར་ཨ་ང་ད་ཆོས་རྗེ་ཆོས་ཉིད་ཀྱི་ཆེད་ལ་ཨ་ང་བྷི་ཨེ་སི་བྷི་རེད་ཨ་རེ་ཨ་རེ་མཱི་སུར་ཀོ་ལེ་ཇ་རེད་འདི་ལ་ཨ་ང་བྷི་ཨེ་སི་བྷི་ཡི་ཆེད་དགེ་རྒན་གྱི་ཏི་ཆིང་ཀོར་སི་བྱས་ར་འདི་བྱས་འདི་བྱས་ར་འདི་དུས་ཚོད་རྗེས་ལ་ཨ་ནི་ཀོ་བིད་ཁྲིད་རང་ཀོ་བིད་དུས་ཚོད་ལ་ནི་ཀོ་བིད་དུས་ཚོད་ལ་ང་ལྟ་སྟངས་འདུག་ང་དཔེ་བསྡིག་འདུག་ཡོད་ད་ལྟ་ག་རེ་ཡར་གི་འགྲོ་དུས་འདུག་ད་ལྟ་འདི་ཧོ་ང་ཚོ་ལས་ར་ཐག་འདི་ང་ཚོ་ཐག་དཔེར་ན་ཀོ་བིད་དུས་ཚོད་ལ་ག་རེ་གལ་ཆེན་པོ་ཆགས་སོང་ན་ང་ཚོ་ཇེ་ནི་ཏིག་ལས་དེ་དཔེ་གལ་ཆེན་པོ་ཆགས་ཡོད་ཆགས་ད་མི་ཚང་མ་ད་མི།

ང་ཚོ་ལྟ་ན་ཡག་པོ་ཡོད་རེད་བསམ་པ་དེ་གཅིག་རང་ལ་ལྟ་མ་བལྟས་བྱས་ནི་འདི་ཡོད་ར་དེ་ཐོག་ལ specific དང་འདི་འདུག་ལ་ཨ་ནི་སློབ་སྦྱོང་བྱས་ན་དཔེ་ཡག་པོ་ཨ་ནི་དམིགས་བསལ་གྱིས་ང་ཚོ་ད་ལྟ་སློབ་ཚན་ག་འདི་སྐད་གྲགས་ཆགས་འདུག་དང་ག་འདི་ཡར་རྒྱས་ཆགས་འདུག་དང་ང་ཚོ་འཕྲུལ་ཆས་ཐོག་ན་ཡག་འོ་འདི་འོ་འདིའི་ཕྱོགས་ལ་ཨ་ནི་ང་ཚོ་དོ་སྣང་སྤྲད་ན་ཡག་པོ་ཡོད་རེད་བསམ་པ་དང། ཚེ་དབང་ལགས་ཀྱིས་གསུང་ཡས་གཞི་བཞག་པ་ཡིན་ན་དཔེར་ན་སོ་སོ་སློབ་སྦྱོང་དེ་ད་ཚེ་དབང་ལགས་ཀྱི་མི་ཚེ་སློབ་སྦྱོང་བྱས་པའི་བརྒྱུད་རིམ་ནང་ལོགས་ལ་གཙོ་བོ་དེ་སོ་སོ་ད་ལྟ་རིགས་རྫས་རིག་པའམ genetics ལ་དབྱིངས་བྱུང་ཚུལ་དེ་གཙོ་བོ་སྤྱི་ཚོགས་ཀྱི་དགོས་མཁོ་ལ་དཔག་པའི་ཁྱེད་རང་གིས་སློབ་སྦྱོང་གནང་འདུག་ཨ། ངའི་དྲི་བ་གཞན་གཅིག་དེ་ད་ཁ་སང་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཁྱེད་རང་ལ་གསེར་གྱི་རྟགས་མ་ཐོབ་པའི་མཛད་སྒོའི་སྐབས་སུ་བཅར་འདྲི་ཞུས་ཡོད་རེད། དེའི་སྐབས་སུ་ཁྱེད་རང་གིས་དེ་འདྲ་ཞིག་གསུངས་ཤག་ད་རིང་དེ་ལྟ་བུ་གྱི་གཟེངས་རྟགས་ཐོབ་པ་དེ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མི་སྒྲིག་འཛུགས་རྒྱ་གར་གཞུང་ཕ་མ་སྤུན་མཆེད་ཀྱི་རྒྱབ་སྐྱོར་དང་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་ལབ་ནས་དེ་འདྲ་ཞིག་གསུངས་ཤག་ཨ།

གོང་ས་མཆོག་ང་ཚོ་བོད་མི་སྒྲིག་འཛུགས་རྒྱ་གར་གཞུང་གི་བཀའ་དྲིན་རེད་ར། ཨོ་འདི་བཀའ་དྲིན་འདི་སྔན་མ་ཆུང་ཆུང་ནས་ཚོར་བཞིན་པ་ཡིན་ར་ཚོར་བཞིན་པ་ཡིན་ག་ལ་ང་ཚོ་སློབ་གྲྭ་དེ་ཚོ་ནས་ང་ཚོ་དགེ་རྒན་གྱི་བོད་ང་ཚོ་བོད་པ་དགེ་རྒན་རྣམ་ཚོས་རྟག་པར་གསུང་བཞིན་པ་རེད་ར་ད་ང་རང་ཚོ་བཙན་བྱོལ་བ་ཞིག་ཡིན་པའི་ཆ་ནས་ང་རང་ཚོ་ད་ལས་འགན་ཐེ་བ་ཡོད་ར་ལེ་ད་ད་ལས་འགན་ཐེ་བ་ཡོད་ཨོ་འདི་འདི་མ་ཟད་ང་ཚོ་ད་རྒྱ་གར་གཞན་པ་དང་བལྟས་ན་ང་ཚོ་ཐོབ་ཐང། གཅིག་པ་གཅིག་སེ་ར་སྟེ་ར་ནས་ང་ཚོ་སྐྱོ་བ་རུ་ཁ་ཁོག་ཆེམས་དུ་ཐོབ་ཐང་ག་རེ་ནས་ཇི་ཡིས་ཅང་ལ་ཐོག་ལེ་ནས་གམ་ཇི་ཐང་དུ་ང་ཚོ་ལ་ཐོབ་ཐང་ཏག་ཏག་རག་བཞིན་པ་རེད་ཤི་ར་ནི་ཐུགས་རྗེ་བཀའ་དྲིན་ཁོང་ཚོའི་ཐུགས་རྗེ་དང་ནི་བོད་མི་སྒྲིག་འཛུགས་ཀྱི་ཐུགས་རྗེ་བཀའ་དྲིན་ལ་ཚང་མ་ཏག་ཏག་རག་ཡོད་དམ་འདུག་ཨ་ནི་ད་སོ་སོའི་ནི་དཔེ་དགའ་པོ་བྱུང་བ་ཞིག་ད་ང་ལ་ང་ཚོ་ང་བཙན་བྱོལ་བ་ཡིན་པ་ཆ་ཡིན་པ་ཡིན་ཡིན་ནས་ཡང་ད་དུང་ང་དེ་འདྲའི་གོ་སྐབས་རག་རེད་ད་དེ་ལ་ངས་གོ་སྐབས་དེ་བེད་སྤྱོད་ཡག་པོ་བཏང་བ་ལ་ནི་ཡ་སྔན་མ་ཆུང་དུས་ནས་འདི་སེམས་པ་ལ་ཤར་ཡོད་ར་ཨ་ནི་འོན་ཏེ་ད་ལྟ་ང་ར་ཨམ་གཙུག་ལག་རམ་པ་རབ་འབྱམས་པ་བྱས་སྡོམ་འདོད་པས་ད Semester དང་པོ་ལ་ཨང་གི་དང་པོ་སླེབས་ར་ཨ་ད་ང་བྱེད་ཐུབ་ས་རེད་རྒྱ་གར་གཞན་པ་ནས་རྒྱ་གར་གཞན་པ་ནས་ང་ཅིག་ཐོན་ཐུབ་སོང་ད་ད་དུང་ཐོན་ཐུབ་ས་རེད་ལབ་ནས་ཨ་ནི Semester གཉིས་པ་ཨང་གི་དང་པོ་སླེབས Semester གསུམ་པ་ཨང་གི་དང་པོ་སླེབས Semester བཞི་པ་ཨང་གི་དང་པོ་སླེབས་ཨ་ནི Semester བཞི་ཀ་ལ་ཨང་གི་དང་པོ་སླེབས་ར་ཨ་འོ་འདི་དེ་འདྲའི་ཚོར་བ་སྔན་མ་ཆུང་དུས་ནས་ཡོད་ཨ་ནི་འོ་འདི་གི་འོ་འདི་གི་དེ་འདྲའི་ཚོར་བ་འོ་འདི་གི་འོ་འདི་གི་འཚོ་བ་དེ་འདྲའི་ཡུལ་དུ་འདི་གའི་སྐབས་ལ་ང་རང་ཡིན་ནའང་འབད་བརྩོན་བྱས་འབད་བརྩོན་བྱས་ཡོད་ར་ཆུང་དུས་ནས hard work ལ་ང་དཔེ believe བྱས་ཡོད་ར་ཨང་འོང་དེ་བྱས་ར་ཨང་འོང་དེ་གའི་འདི་གའི་བྱ་བ་གི་དེ་ང་ད་གཙུག་ལག་རབ་འབྱམས་པ་ལ་ང་འདི་གསེར་གི་རྟགས་མ་གསུམ་དེ་འོང་དེ་གའི་འདི་རོ་ར་འགྲོ་དཔེ་དགའ་པོ་བྱུང་སོང་ར་འོང་དེ་དོན་དག་རེད་བསམ་གྱི་འདུག།

ད་མ་འོངས་པ་ལ་སོ་སོ་ཅིག་ག་རེ་བྱེད་དགོས་བསམ་ནས་དཔེ་ཁག་པོ་ཆགས་ཀྱི་འདུག་ཨ། ཁྱེད་རང་ལ་ཅིག་སོ་སོའི་ཕ་མ་རེད་སོ་སོའི་ད་གཅེན་པོ་གཅུང་མོ་ད་སྤུན་མཆེད་ཚོས་རྒྱབ་སྐྱོར་བྱས་པ་འདི་ད་ད་མ་ཅིག་ཕྱི་མིག་བལྟས་པ་ན་དེ་གལ་ཆེ་ལུགས་ཅིག་ཟིན་གནང་གི་ཡོད་ན།
ང་འདི་དཔེ་ཁོར་ཡུག་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་ག་རེ་ལབ་ན། ད་ང་ཆུང་དུས་ནས་ཨ་འདི་ཨང་ཀི་ལེན་བཞིན་པ་ཡིན་ར། ད་ང་ཚོ་ང་ཨང་ཀི་ལེན་དེ་དང་པོ་དེ་འགོ་བཙུགས་པ་དེ་འཛིན་གྲྭ་དྲུག་པ་ནས་འགོ་བཙུགས་རེད།

སྤུ་གུ་ང་ཚོ་སྤུ་གུ་ངའི་མཉམ་དུའང་སྤུན་ཀྱག་དྲུག་ཡོད་ར། ང་ཚོ་ཕ་མ་གཅིག་སྤུན་ཀྱག་དྲུག་ཡོད་ཨ་ནི། ཡིན་ན་ཡང་ང་ཚོ་ཨ་འདི་དཀའ་ངལ་སློབ་སྦྱོང་བྱེད་ཡག་ལ་དཀའ་ངལ་དེ་ཙམ་འཕྲད་མ་སོང་ག་རེ་ལབ་ན་ཕ་མ་གི་འདི་རྒྱབ་སྐྱོར་དཔེ་ཡག་པོ་གནང་མྱོང་ར་ང་ཚོ་སྤུན་ཀྱག་ཚང་མ་ལ། ཨ་ནི་འོ་འདི་གི་འདི་མ་ཟད་ང་ཆུང་ཆུང་ནས་ཨང་ཀི་དང་པོ་ལེན་དུས་དེ་ངའི་ཨ་མ་ལགས་ཀྱིས་རྔན་པ་སྤྲོད་ཀྱི། ཆ་བསམ་བཞིན་ཨང་ཀི་དང་པོ་ཨང་ཀི་ལེན་དང་ད་ཡང་དེའི་མུ་མཐུད་ནས་ཡིན་དཱ་ལ་ཨ་ནི་འདི་རུ་རྔན་པ་སྤྲོད་དེ་ང་ཚོ་ལེགས་ར་ད་ང་ཚོ་ཆུང་དུས་དེ་རྔན་པ་སྤྲོད་དཱ་འདི་དགའ་པོ་ཡོད་ར་ད་འདི་འདི་དེར་ཨ་ལས་ད་ང་སྦྱངས་ན་འདི་རྔན་པ་སྤྲོད་ར་ཡི་དཱ་ད་སོ་སོའི་འཚོ་བ་ལས་ཀྱི་ཨ་ལས་འདི་འདྲ་ཡིན་ན་ང་ཨང་ཀི་དང་པོ་འདྲ་ལེན་ན་ད་འདི་ཨ་མ་ལགས་ཀྱིས་འདི་རྔན་པ་སྤྲད་དཱ་ཨ་ལས་ད་ཡག་པོ་པོ་དཱ་ད་འདི་འདྲ་ངས་ཡར་སྦྱངས་པ་ཨ་ནི་འདི་འདི་ཨ་ནི་ག་ལེ་ག་ལེ་ཨ་ནི་ཚང་མ་ང་ཚོ་ད་ད་ཁ་བ་ཅི་ཨ་ད་ང་ཚོ་བཙན་བྱོལ་བ་རེད་ད་འདི་འགྲོ་དཱ་ད་འདི་འདི་སྦྱངས་ན་ཡག་པོ་ཡོད་ས་རེད་ང་རང་ཚོ་འདི་བོད་པ་ནང་ཁུལ་ལ་འདི

science ལེན་རྒྱུ་གྱི་རེ་ར་ཁོ་རང་ཚོར phone བཏང་བྱེད་དུས་ངའི་ཅོ་ཅོ་དང་མང་ཆེ་བ་རང་དཀའ་ངལ་འཕྲད་དུས་དེ་ངའི་ཅོ་ཅོ་ཨ་ཅག་ལ phone གཏོང་གི་ཡོད་ཁ་པར་གཏོང་དུས་ད་ཅོ་ཅོ་ཨ་འདྲ་བྱུང་ང་དཔེ་ཏི་སྐ་ལེ་དུ་ནི་ཀྱེ་མ་ཀྱེ་འབར་ཨེ་འདྲེ་ཉུང་ཉུང་ནུ་ཏི་སྐྱི་མ་འབར་ག་རེ་ལབ་ན་ང་ཚོ་ད་རྒྱ་གར་ལ་མི་མང་པོ་ད་ཀྱེ་མ་འབར་ཡ་ཁྲག་ཏོ་ད་ཨེ་འདྲེ་ང་ཁེ་ལེ་ཚོ་ལི་ར་རྒྱ་གར་ཁོ་རང་ཚོ་ཨོ་དེ་ལེན་དུས་ཏིས་ཏིས་ཀྱེ་མ་འབར་ང་ཉུང་ཉུང་ར་ད་ཏིས་ཨེ་འདྲེ་ང་ཚོ་ད་ཁ་ལ་བར་ད་ཨིན་གེ་དང་ཡོ་ན་མན་འདོལ་བྲེག་དང་དུ་ཏིས་ཆ་ཉུང་ར། ཡིན་ན་ཡང་ངའི་ཅོ་ཅོ་ཡིན་ཨང་ད phone བཏང་རྟག་པར་ཁ་པར་གཏོང་གི་ར་ཁ་པར་བཏང་དང་ཁ་མེད་རེད་བྱེད་ཐུབ་ཀྱི་རེད་ཁྱོད་རང་བྱེད་མ་ཐུབ་ག་རེ་དཔེ་རྒྱབ་སྐྱོར་བྱེད་མྱོང་ར་ཨ་ནི་ག་དུས་ཡིན་ནའང་ང་རང་ཅོ་ཅོ་རང་ལ phone གཏོང་གི་ཡོད་ཨེ་འདྲས་བྱུང་དཀའ་ངལ་འདི་འདུག་ཨེ་འདྲས་འདུག་ལབ་ར་ཨ་ནི་ཨོ་དེ་ཨེ་འདྲས་བྱུང་ཨོ་ད་ཁྱོད་རང་བྱེད་ཐུབ་ཀྱི་རེད་ཁག་པོ་ཡོད་མ་རེད་ཁྱོད་རང་ཁྱེད་ལ་དཔེ་ཡག་པོ་རེད་ང་ང་ཚོས་ད་རྒྱབ་སྐྱོར་བརྒྱ་ཆ་བརྒྱ་ཡོད་ཁྱོད་རང་ག་རེ་འདི་བྱས་ནའང

གལ་ཆེན་པོ་ཞིག་རེད་བསམ་གི་འདུག། ལགས་སོ། ད་ལྟ་གོང་གསུངས་སོ། ཨཱ་ནི། ད། ང་ཚོ། ཚང་མ་ད་གཅིག་གཅིག་པ་རེད་རྒྱ་གར་མཐོ་སློབ་ནང་འགྲིམས། ཐོག་མར་ང་ཚོ་འགོ་བཙུགས་ས་འདི་ད་བོད་པའི་སློབ་གྲྭ་རེད་བོད་པའི་ཁོར་ཡུག་རང་རེད་བ། ང་ཚོ་བོད་པའི་སློབ་གྲྭའི་ཁོར་ཡུག་ནང་ལོགས་ལ། ད་ང་རང་སྒེར་གྱི་མྱོང་ཚོར་ཞུས་པ་ཡིན་ན། ང་ཚོས་དཔེར་ན་ཅིག་ད་སློབ་སྦྱོང་བྱས་ཨང་ཀི་དང་པོ་ལེན། ཟླ་གཅིག་ཟིན་རན་ན་གཏམ་བཤད་བྱས། ཡང་སྡིངས་ཆ་དེ་བར་གཏམ་བཤད་བྱེད་བྱེད་པ་ནས་ང་ཚོའི་སྤྱི་ཚོགས་འདི་ལིས་འཕྱ་སྨོད་ཚ་བོ་བྱས། ཨ་ནི་སློབ་ཕྲུག་ཅིག་ཡག་པོ་བྱེད་ཀྱི་ཡོད་ན་དེ་ཡང་ཅིག་དེ་ལ་ཞུ་འཕྱ་སྨོད་བྱས་དང། དེ་འདྲའི་ཁོར་ཡུག་ཅིག་ནང་ལོགས་མཚམས་མཚམས་ལ་ཡང་སློབ་ཕྲུག་དེ་ཡར་ལངས་ཐུབ་ཀྱི་མི་འདུག་ཨ། ད་ཡིན་ནའི་ང་ཚོ་རྗེས་ལ་རྒྱ་གར་མཐོ་སློབ་ནང་མར་ཅིག་འགྲོ་དུས་ད་རྒྱ་གར་གྱི་མཐོ་སློབ་དང་འཛིན་གྲྭའི་ནང་ལོགས་ལ་སློབ་ཕྲུག་ཚང་མ་ཚང་མ་ད་ངས་བྱེད་ཐུབ་ཀྱི་ཡོད། ང་ཡག་ཤོས་ཡིན། ཨ་ནི་ངས་བཤད་ཐུབ་ཀྱི་ཡོད། ཤེས་ཀྱི་ཡོད་དེ་གལ་སྲིད་ནོར་བ་ཅིག་བཤད་པ་ན་འཕྱ་སྨོད་བྱེད་མཁན་ཡོད་མ་རེད། རེད། འཕྱ་སྨོད་བྱས་པ་ནའི་ཁོ་རང་སྒེར་གྱི་ངོས་ནས་དེའི་ཤུགས་ཆེན་པོ་ཞེ་པོ་ཅིག་ལེན་གྱི་མ་རེད་སེམས་ལ། དུ་བྱས་ནས་ད་རྒྱ་གར་མང་པོ་ཞེ་པོ་ཅིག་ཡར་མདུན་འགྲོ་ཐུབ་འདུག་ཨ། ཁྱེད་རང་ཡང་འདི་ན་དེ་མཐོ་སློབ་རྒྱ་རྒྱ་གར་ནང་འགྲིམས་ཡོད་རེད་ད་ལྟ་གོང་གསུངས་སོ་ད་གཙུག་ལག་རབ་འབྱམས་པའི་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་ཐོག་མ་དཔེར་ན་འཛིན་འཛིན་གྲྭའི་ནང་ལོགས་ད་ཁྱེད་རང་ཨང་གི་དང་པོ་ལེན་གྱི་ཡོད་དུས་ཕྲག་དོག་ཕྲག་དོག་གི་རྐྱེན་གྱིས་ཡང་ཁོར་ཡུག་ཅིག་ག་ལོ་རེད་ཁོར་ཡུག་ཡང་ཁོར་ཡུག་ངན་པ་ཞིག་བསྐྲུན་ཡོང་གོ་ར་རང་བཞིན་གྱིས། འདི་སྐབས་སུ་ཁྱེད་རང་དཔེར་ན་སེམས་ལ་ཡང་དཀའ་ངལ་བྱུང་ལ་སོགས་པ་དེ་འདྲའི་གནས་སྟངས་བྱུང་བཞག་འདི་སྐབས་སུ་ད། ཁྱེད་རང་གིས་ད། གཅེན་པོ་རེད་ཁོ་རང་ཚོས་ཀྱིས་ད་ཅིག་ཁ་པར་བརྒྱུད་བྱས་སེམས་གསོ་རེད་དེ་འདྲས་གནང་བྱས་ཕན་ཐོགས་ཞེ་པོ་ཅིག་བྱུང་འདུག་ཨ། ད། མཚམས་གཅོད་ལགས། ད་ལྟ་ང་ཚོ་བོད་པའི་སློབ་གྲྭའི་ནང་སློབ་སྦྱོང་བྱེད་པའི་ཁོར་ཡུག་དེ་དང་རྒྱ་གར་སློབ་གྲྭའི་ནང་མཐོ་སློབ་ཀྱི་ནང་སློབ། སློབ་སྦྱོང་བྱས་པའི་ཁོར་ཡུག་གཉིས་བར་ལ་ཁྱད་པར་ཆེ་ཤོས་དེ་ཁྱེད་རང་ག་པར་གཟིགས་ཀྱི་ཡོད་ན། ད་འོན་ཏེ་རེད self confidence ལ་ཞེས་འོན་ཏེ་དཔེ་དགོས་རེད་བསམ་གྱི་འདུག་ར་ད་ང་རང་ཚོ་ཡིན་ན་སྔོན་མ་འགྲོ་ངའི་སློབ་གྲྭ་དུས་ཚོད་ཡིན་ན་ང་ཚོ་དེ་ད་ང་ར་འགྲོ་ཡིན་ན་དང་པོ་བཤད་ན་སྔོན་མ་ཆུང་ཆུང་འགྲོ་ར self confidence ཡོད་ར་ངའི་ང་ཅོ་ཅོ་དང་ཨ་ཅག་དང་ལེན་ཚོའི་སློབ་གྲྭ་རྒྱ་ནས་ད་ང self confidence སྔོན་མ་ཆུང་དུས་ནས་ཡོད་ཡོད་ར་འོན་ཏེ་རེད་འདུག་ང་ཡིན་ན་ངའི་ཅིག་ད་ངོ་ཞིག་ང་རང་ཚོ་འཛིན་གྲྭ་ནང་ལ་སྤུན་ད་མང་པོ་ཡོད་ར་མང་པོ་ནས།

གཅིག་གིས་ཤེས་ཀྱི་མེད་ནའི but ཨིན་ཇི་ཀྱག་ཀྱོག་བརྒྱབ་ནས་ཧ་འདྲ་ཡིན་ན་ང་ཚོ་མགོ་ཚོས་འདུག་ར no ཙི་ཨིན་ཇི་ཀྱག་ཀྱོག་བརྒྱབ་ནས་མགོ་ཚོས་འདུག་ར་ངོ་འདི་ད Confidence དཔེ་འདུག་ར་ངོ་འདི་ཏིས་ཨིན་ཇི་དུ་ཏིས་ཏི་འདི Difference འདུག་ཐོང་སི་ཨིན་ཐོང་སི་ར་ཡིན་ན་ད་ལྟའི་ཆ་ལ་ང་ཧ་འདྲ་སློབ་གྲྭ་ཨ་འདྲ་བོད་ང་ཚོ་འདི་ད་ང་ཚོ་སང་ཚོ་སམ་བྷོ་ཊ་སློབ་གྲྭ་ལ་ང་ཨིན་ཇི་འགྲོ་མྱོང་ར་ཏིས་ངའི་ཅོ་ཅོ་ཧའི་དགེ་རྒན་ཡིན་དུས་མཚམས་མཚམས་ཏིས་འགྲོ་མྱོང་ཨིན་ཇི་འགྲོ་ཁོང་ཚོ་ལ་དཔེ་སློབ་གར་འགྲོ་མྱོང་ར་སློབ་གྲྭ་པུ་ལ་ཨིན་ཇི་ང་རང་གི Genetics Field ལ་ཅི་ཨིན་ཇི་ཏིས་ཏིས་སློབ་མྱོང་ར་ཧ་འདྲའི་ཆ་ལ་ད་ཁོང་ཚོ་ཏིས་ཨིན་ཇི Confidence སྔོན་མ་ལེ་ད Confidence ད་འདའ།

དམའ་བོ་ཞེ་པོ་ཅིག་ཡིན་པ་དང་ད་ངས་བྱེད་ཐུབ་ས་མ་རེད་ངས་འཇོན་ས་མ་རེད། ངས་ཡོང་ས་མ་རེད་དེ་འདྲའི་གི་བསམ་བློ་དེ་ཤུགས་ཆེར་ཆགས་པ་ན་རང་བཞིན་གྱིས་ད་ཅིག་སློབ་ཕྲུག་ཡིན་པའི་ནས་རེད་གང་ཟག་སྒེར་ཡིན་པའི་ནས་རེད། སྤྱི་ཚོགས་མདུན་ལ་ཡར་གོམ་པ་སྤོས་ནས་འགྲོ་ཐུབ་ཡ་དེ་དཔེ་ཁག་པོ་ཆགས་ཀྱི་འདུག་ཨ། ད་ད་ལྟ་གོང་གསུངས་སོ་ཁྱེད་རང་ཆུང་དུས་ནས་ཨ་ནི་གདེང་ཚོད་ཆེན་པོ་ཡོད་ལབ་ནས་གསུངས་སོ། དེ་དཔེར་ན།

ཆོན་གྷ་ལི་ཀར་ཏི་ཆེར་ཆེར་བྲོས་ལ་ཨཱ་ནི་ཡང་ཕ་མ་སྤུན་མཆེད་དང་ཨཱ་ནི་ཡང་དགེ་རྒན་ཡོད་རང་ང་ཚོ་ང་ཚོ་སློབ་གྲྭ་དགེ་རྒན་དེ་ཚོ་ཁོང་རང་ཚོ་གི་བསླབ་བྱ་ང་དཔེ་བསླབ་བྱ་ལ་ཉན་དཔེ་དགའ་པོ་ཡོད་རང་ང་ད་ཨིན་སྐད་གྲོང་ནས་ང་ང good listener ཡིན་རང་ང་དཔེ་ཉན་གྱི་ཡོད་བསླབ་བྱ་སྤྲོད་མཁན་དེ་ཡང་ཨ་ལས་ད་ལི་ངས་ནི་བསླབ་བྱ་དེ་ཉན་ཨ་ལས་འདི་བསླབ་བྱ་དེ་ཡག་པོ་འདུག་ད་ངས་ཀྱི་དེ་ཧ་རེ་ཨ་ད་ངས་ཀྱི་མི་ཚེ་ལ apply བྱེད་འོས་འདུག་བྱེད་འོས་མི་འདུག་ལ་ང་བལྟ་གི་ཡོད་ཨ་འདྲས་བལྟས་ཨ་འདྲས་དཔེ་ཉན་ཨ་ནི་དེ་ནས་ང་རང

genes དེ་དཔེ་གལ་ཆེན་པོ་ཆགས་ཡོད་རེད་ཡ། genes དེ་ང་ཚོ་ཁ་ལ་ན་ད་ང་ཚོ་གཟུགས་པོའི་ནང་ལ Biochemical Reaction ལོས་ར། ཚང་མ Control བྱེད་མཁན་ཞུ་ར genes རང་རེད། ད་དཔེར་ན་ང་ཚོ་ཨེ་འདྲ་འགྲོ་ལེ་ད། ཕ་མ་དེ་ད་ཕྲུ་གུ་དེ་གདོང་པ་འདྲ་ལ་ལེ་ད། འོ་དེ་ག་རེ་རྒྱུ་མཚན་ཟེར་ན genes རེད genes ཕ་མ་ནས་ཕྲུ་གུ་ལ། ལ་འགྲོ་ཙང། ཨང་འོ་དེ་ང་ཚོ་ཐང་ཕ་མ་དེ་ཕྲུ་གུའི་མོ་བ་ག་རེ་ཡིན་ནས་འདྲ་མཉམ་མཐོང་བ་དེ་ཁ་ད་ཁ་ཤས་འདྲ་མཉམ་མཐོང་བ་ཞེ་ད་གདོང་པ་ཡིན་ནས་གདོང་པའི་བཟོ་ལྟ་ཡིན་ནས་ག་རེ་ཡིན་ནས་ད། འོ་དེ་ཚང་མ genes ཀྱི་རང་དོན་དེ་རེད་ར།

ཧུར་བརྩོན་བྱེད་པ་བཞིན་སོང་བ་ཨ་ནི་སོ་སོ་ལ་འབྲས་བུ་གཅིག་སྨིན་ཡི་ཡོད་རེད། ད་ལྟའི་ཆ་ལ་ཁྱེད་རང་དང་ད་ལྟ་ཡང་རྒྱ་གར་གྱི་ད་ཅིག་བཟོ་ལས་ཁང་ཅིག་གི་ནང་དུ་ད་ཅིག་ཉམས་གསོག་ཕྱག་ལས་གནང་བཞིན་པ་རེད་ཤག་ཨ་ནི་ཨེ། ད་ངས་ཁྱེད་རང་གིས་གཞོན་སྐྱེས་ཚོ་ལ་ད་ཅིག་ཁྱེད་རང་གི་སེམས་ཀྱི་ད་ཅིག་བཀའ་སློབ་ར་བཀའ་མོལ་ཟེར་དགོས་རེད་པས་སེམས་གཏམ་སེམས་གཏམ་ཟེར་དགོས་རེད་པ་ད་གཙོ་བོ་བསླབ་བྱ་རེད་ཨ་ནི། སེམས་ཉེ་བོའི་ཐོག་ནས་ང་རང་ཚོ་གཞོན་སྐྱེས་ཚོ་ལ་ཁྱེད་རང་གིས་ག་རེ་གསུང་ཡ་ཡོད་ན། ད་ངས་འདི་འདྲ་ལབ་ཡ་ཡིན་ར་ད་སོ་སོ field ག་རེ choose བྱས་ནས་ཡོད་ག་རེ་བདམས་ཡིན་ནས་ཡོད་སོ་སོ་དོ་སྣང་ཡོད་རྒྱུ་དབྱིངས་ཡོད་རྒྱུ་ཅིག་དགོས་རེད་བསམ་གྱི་འདུག་ར་ཨ་ནི་དེས་མ་ཟད་ཨ་ནི་སྡུག་རུས་དཔེ་རྒྱག་ཐུབ་མཁན་ཅིག་དགོས་རེད་བསམ་གྱི་འདུག་ར་ཨ་ནི་ཡང་མཚམས་མཚམས་ཡང་དཀའ་ངལ་འཕྲད་སྲིད་ཡོད་རེད་ད་མཚམས་མཚམས་ང་ཚོ་ལ་ད failure ཆགས་སྲིད་རེད་ཡིན་ནའང་སེམས་ཤུགས་ཅིག་མ་ཆག་ལེ་ད་ར་ཨ་ནི་ང་ཚོ་ལ་ད་དབྱིན་ཇིའི་ཐོག་ནས

གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནི་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་བསྲིངས་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པས་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ནང་རྒྱ་ནག་གིས་དོགས་ཟོན་བྱ་རའི་པར་ཆས་ཁྱོན་ཆེ་བཙུགས་རྒྱུ་དེ་ཧ་ཅང་མང་དུ་བཏང་བཞིན་པ་དེས། བོད་མིའི་རང་དབང་ལ་དོ་ཕོག་དང་བོད་པའི་ཐོག་བཙན་གནོན་བྱེད་ཤུགས་ཆེ་རུ་འགྲོ་བའི་བློ་འཚབ་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཉེ་བའི་ཆར་ཡར་རྒྱས་ཀྱི་ལས་གཞི་མང་ཆེ་བ་ནི་ཁང་པ་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་འཛུགས་སྐྲུན་གྱི་ལས་གཞི་དེ་ཚོ་ཡིན་པ་རེད། ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་དུས་དེབ། Bitter Winter། ཞེས་པས་འདོན་སྤེལ་གནང་བའི་སྙན་ཐོའི་ནང། རྒྱ་ནག་གིས་བོད་རང་སྐྱོང་ལྗོངས་ནང་དེང་དུས་འཕྲུལ་ཆས་བེད་སྤྱོད་གཏོང་བའི་ཨར་ལས་ས་ཚིགས་ཞེས་པའི་འཛུགས་སྐྲུན་གོང་འཕེལ་ཤུགས་ཆེ་བཏང་བཞིན་པ་དང། ལས་གཞི་དེའི་ཐོག་ནས་དོགས་ཟོན་བྱ་རའི་ལས་གཞི་སྲ་བརྟན་བཟོས་ནས་བོད་མིར་གཉའ་གནོན་གཏོང་གི་ཡོད་པར་འགྲེལ་བརྗོད་བྱས་བཞག། འདི་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་ཉིན་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་ནང་སྡོད་ཁང་དང། གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལྷན་ཁང་གིས་ཨར་ལས་བྱ་ཡུལ་ས་ཚིགས་སུ་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞིའི་སྐོར་རྟོག་ཞིབ་ཀྱི་ཚོགས་འདུ་ཞིག་བསྐོང་ཚོགས་བྱས་འདུག། སྤྱང་གྲུང་དོད་པོའི་ཨར་ལས་ལས་གཞི་ཞེས་པ་དེས་སྡོད་ཁང་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞི་ཁག་ལ། དེང་དུས་ཀྱི་འཕྲུལ་ཆས་ཐོག་ནས་རིན་མེད་གྲངས་ཐོ་སོགས་འཕྲུལ་ཆས་ཀྱིས་སྟངས་འཛིན་ཐུབ་པ་བཟོ་གི་ཡོད་པ་དང། འདི་ལོའི་ཕྱི་ཟླ་ལྔ་པ་ནས་བཟུང་རྒྱ་ནག་གཞུང་གིས་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་ལས་གཞི་ཆ་ཚང། སྡིངས་ཆ་དེའི་འོག་ངེས་པར་དུ་ཚུད་ཐུབ་པ་བྱ་དགོས་པའི་བཀའ་བཏང་ཡོད་འདུག། བོད་ནི་འཛམ་གླིང་ནང་ནས་དོགས་ཟོན་བྱ་རའི་དཔར་ཆས་མང་ཤོས་ཀྱི་ཡུལ་དེ་ཡིན་པ་རེད་ལ། དོགས་ཟོན་བྱ་རའི་དཔར་ཆས་དེ་ཚོ་ནི་བོད་མི་རང་ལ་དམིགས་ནས་བཙུགས་པ་ཡིན་པ་དང། བོད་ནང་བོད་མིས། རང་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང། གཞུང་གི་ཆབ་སྲིད་ལ་སྐྱོན་བརྗོད་བྱས་པ། ཞི་བའི་ངོ་རྒོལ་བྱས་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བ། འགྲོ་བ་མིའི་ཐོབ་ཐང་གི་སྐོར་གནས་ཚུལ་བརྗེ་ལེན་བྱས་པ། སྐྱབས་བཅོལ་དུ་གནས་པའི་བོད་མི་དང་འབྲེལ་བ་བྱས་པ་སོགས་ཀྱི་ལས་འགུལ་སྤེལ་བའི་ཉེས་མིང་གི་ཐོག། དོགས་ཟོན་བྱ་རའི་ཨར་ལས་ལས་གཞི་དེའི་འོག་ནས་བོད་མི་གང་བྱུང་འཛིན་བཟུང་དང་བཀག་ཉར་བྱེད་ཀྱི་ཡོད་པ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་ཡོད་པ་བཀོད་བཞག།
རྒྱ་ནག་གིས་འབྲོག་ལམ་ས་ཁུལ་སུ་དམག་མི་མང་དུ་བཏང་བ་མ་ཟད་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་སྙན་ཐོ་བཏོན་འདུག་དེ་ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁུངས་ཀྱིས་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གིས་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ས་མཚམས་འབྲོག་ལམ་ཁུལ་དམག་མི་དཔུང་འཇོག་བྱེད་ཤུགས་ཆེ་རུ་བཏང་བ་དང་ཐད་འཕུར་གནམ་གྲུའི་འབབ་ཐང་བཟོས་པ། དེ་ག་ནང་བཞིན་ས་འོག་ཏུ་ཅ་དངོས་གསོག་འཇོག་བྱེད་ཡུལ་སྡོད་ཁང་བརྒྱབ་པ་སོགས་གང་ལྟར་ཡུལ་གཉིས་བར་ལོ་ཤས་གོང་མཚམས་སུ་ས་མཚམས་སུ་འཁོན་འཛིན་ཤུགས་ཆེ་བྱུང་བ་ནས་བཟུང་ས་ཚིགས་གལ་ཆེ་དུ་རྒྱ་ནག་གིས་དམག་དོན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་ཡོད་པ་རེད། ཡང་གོང་ཞུས་སྙན་ཐོ་དེའི་ནང་མུ་མཐུད་ནས་བཀོད་པ་ལྟར་ན་རྒྱ་ནག་དང་རྒྱ་གར་གཉིས་ཀའི་ངོས་ནས་འཁོན་འཛིན་བྱུང་བའི་རྗེས་སུ་དམག་དཔུང་ཤུགས་ཆེ་རུ་བཏང་བ་དང་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་པ་དང་ཆབས་ཅིག་དེས་རྐྱེན་པས་ཕྱོགས་གཉིས་བར་ཡང་སེ་གདོང་ཐུག་ཀྱང་ཡོང་གི་ཡོད་ཅེས་འཁོད་འདུག། ཨ་མི་རི་ཀས་ཐེ་ཝན་གྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་བར་ཡ་ལན་ཇི་ལྟར་སློག་དགོས་མིན་ཡང་ལྗིད་སྐྱར་བཞིན་ཡོད་པ་རུའེ་ཏར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཨོ་སི་ཀྲི་ལི་ཡའི་སྲིད་བློན་མཆོག་གིས་ཁ་ས་གཟའ་ཉི་མའི་ཉིན་ཁོང་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ནས་ཚེས་བདུན་བར་ཉིན་གྲངས་བཞིའི་རིང་རྒྱ་ནག་ལ་འཚམས་གཟིགས་ཕེབས་འཆར་དང་སྐབས་དེར་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་རྣམ་གཉིས་མཇལ་འཕྲད་ཀྱིས་ཡུལ་གཉིས་ཀྱི་འབྲེལ་ལམ་བརྟན་དུ་གཏོང་ཐབས་གནང་རྒྱུ་ཡིན་ལུགས་གསུངས་འདུག།
འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་འོས་ཤིང་འཚམ་པའི་ཐོག་ནས་ཐའེ་ཝན་རྒྱལ་ཚོགས་ཀྱི་སྒྲིག་འཛུགས་ནང་ལ་ཚུད་ཐབས་སུ་འབད་བརྩོན་བྱ་དགོས་པ་ཐའེ་ཝན་གྱི་ཕྱི་འབྲེལ་བློན་ཆེན་ཇོ་སེབ་ཝུ་ཡིས་གསུངས་བཞག། དེ་བཞིན་ཁོང་གིས། རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་ཨང་ཉིས་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ལུང་འདྲེན་བྱས་ནས་མུ་མཐུད་ནས་རྒྱལ་ཚོགས་ལ་ཐའེ་ཝན་ཚོགས་མིའི་ཁོངས་སུ་བཅུག་རྒྱུ་མིན་པའི་གནོན་ཤུགས་སྤྲོད་བཞིན་པ་རེད། འོན་ཀྱང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་དེའི་ནང་ཐའེ་ཝན་ཞེས་མིང་འབོད་གནང་མེད་པའི་ཐོག་རྒྱལ་ཚོགས་ནང། རྒྱ་ནག་གིས་ཐའེ་ཝན་གྱི་ངོ་ཚབ་མཚོན་པའི་འགན་དབང་ཡང་སྤྲད་ཡོད་པ་མ་རེད་ཅེས་གསུངས་བཞག།
ཧྥི་ལི་པིན་དང་རྒྱ་ནག་གཉིས་བར་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཐོག་བཟོ་ཚོང་འོར་འདྲེན་བྱེད་མཁན་གྱི་གྲུ་གཟིངས་གདོང་གཏུག་གི་གནད་དོན་ཐོག་སླར་ཡང་རྙོག་དྲ་བྱུང་ཡོད་པའི་གནས་ཚུལ་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།